རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པའི་ཚེས་བཅུ་དགུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཅིག་པའི་ཚེས་གཅིག་རེས་གཟའ་ལྷག་པའི་སྔ་དྲོའི་ལས་རིམ་འགོ་འཛུགས་ཞུ་བ་ཡིན་དེ་རིང་གི་ལས་རིམ་དེ་བཞིན་དབྱངས་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བ་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་སྒྲོལ་མ་ལྷ་མོ་ལགས་དང་བསྟན་འཛིན་དཔལ་མོ་བཅས་ང་ཚོའི་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད། ཞུ་ཡི་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར་རྒྱུ་མཚན་ཡང་དག་མེད་པར་བཙོན་འཇུག་བྱས་པའི་ཆབ་སྲིད་བཙོན་པ་སྒོ་ཤེས་རབ་རྒྱ་མཚོ་ལགས་གློད་གྲོལ་གཏོང་དགོས་པ་ཨ་རི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུ་ཛེ་ར་ཛེ་ཡ་ལགས་ཀྱིས་སྐུལ་མ་གནང་ཡོད་པའི་སྐོར་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་སྙན་བརྒྱུད་ཞུ་རྒྱུ་དང། ཐའེ་ཝན་མང་གཙོ་ཐེབས་རྩས་བོད་མིའི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་སླད། ཨ་སྒོར་ཁྲི་གསུམ་བོད་མིའི་སྒྲིག་འཛུགས་ལ་ཞལ་འདེབས་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་བོད་མི་དངོས་ཁམས་རིག་པ་བ་བསྟན་འཛིན་རབ་དགའ་ལགས་ནི་ཚན་རིག་གི་ཤུགས་རྐྱེན་ལ་བརྟེན་ནས་ནང་ཆོས་དང་བོད་ཡིག་ལ་དོ་སྣང་སླེབས་པའི་སྐོར་ཞིག་དང། རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁང་གིས་ཉི་ཧོང་གི་རྒྱལ་ས་ཏོག་ཀྱོ་ནང་བོད་དོན་རྒྱབ་སྐྱོར་བ་དང་བོད་དོན་ལས་འགུལ་བ་མང་པོ་མཉམ་འདུས་ཀྱིས་བོད་དོན་འཐབ་རྩོད་ཀྱི་ནུས་པ་གོང་མཐོར་གཏོང་ཐབས་ཀྱི་བཀའ་བསྡུར་སྦྱང་བཤད་ཀྱི་ལྷན་ཚོགས་ཤིག་གོ་སྒྲིག་ཞུས་འདུག། དེ་ནས་ཧི་མ་ལ་ཡའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་དང་མཇུག་ཏུ་བཀའ་འདྲིའི་ལེ་ཚན་བཅས་རིམ་པས་སྙན་སྒྲོན་ཞུ་གི་ཡིན། དེ་རིང་གི་གསར་འགྱུར་ཁག་བསྟན་འཛིན་དཔལ་མོ་ལགས་དང་སྒྲོལ་མ་ལྷ་མོ་ནས་སྙན་སྒྲོན་ཞུ་གི་ཡིན། རྒྱུ་མཚན་ཡང་དག་མེད་པར་བཙོན་འཇུག་བྱས་པའི་ཆབ་སྲིད་བཙོན་པ་སྒོ་ཤེས་རབ་རྒྱ་མཚོ་ལགས་གློད་གྲོལ་གཏོང་དགོས་པ་ལྕམ་ཨུ་ཛེ་ར་ཛེ་ཡ་ལགས་ཀྱིས་སྐུལ་མ་གནང་འདུག། ཨ་རི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུ་ཛེ་ར་ཛེ་ཡ་ལགས་ཀྱིས་སྤྱི་ཚོགས་དྲ་རྒྱ X ཞེས་དེ་སྔོན Twitter ཞེས་པ་མིང་བརྗེ་བསྒྱུར་བྱས་པའི་གླེང་སྟེགས་བརྒྱུད་ནས་རྒྱ་ནག་གཞུང་གིས་འཛིན་བཟུང་བཙོན་འཇུག་བྱས་པའི་བོད་ཀྱི་ཆབ་སྲིད་བཙོན་པ་སྒོ་ཤེས་རབ་རྒྱ་མཚོ་ལགས་གློད་བཀྲོལ་གཏོང་དགོས་པའི་སྐུལ་མ་གནང་འདུག་ཁོང་གིས X བརྒྱུད་ལམ་ཐོག་འདས་པའི་ལོ་གསུམ་གྱི་གོང་ལ་སྒོ་ཤེས་རབ་རྒྱ་མཚོ་ལགས་ཀྱིས་ཞི་བའི་ཐོག་ནས་བོད་དོན་ལས་འགུལ་སྤེལ་བར་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་དཔོན་རིགས་ཚོས་ཁོང་ལ་ལོ་བཅུའི་རིང་བཙོན་འཇུག་གི་ཁྲིམས་ཐག་བཅད་ཡོད་པ་རེད་ཅེས་དང་ད་ཆ་ཁོང་གི་སྐུ་གཟུགས་ཀྱི་གནས་སྟངས་ཇེ་ཞན་ཇེ་སྡུག་ཏུ་འགྲོ་བཞིན་པར་སྔོན་འགྲོའི་ཆ་རྐྱེན་གང་ཡང་མེད་པར་ཁོང་འཕྲལ་དུ་གློད་གྲོལ་གཏོང་དགོས་པའི་སྐོར་ཨ་མི་རི་ཀས་འབོད་སྐུལ་ཡང་བསྐྱར་གནང་གི་ཡོད་ཅེས་བཀོད་གནང་བ་མ་ཟད་ཨ་རིས་བོད་མི་མང་ཡོངས་ཀྱི་འགྲོ་བ་མིའི་ཐོབ་ཐང་ལ་རྒྱབ་སྐྱོར་ཡོད་པའི་བསྐྱར་དུ་ནན་བརྗོད་བྱེད་ཀྱི་ཡོད་ཅེས་བཀོད་གནང་འདུག། ཁེ་ན་ཌའི་འགྲོ་བ་མིའི་ཐོབ་ཐང་དང་རང་དབང་མཉམ་འདུས་ལས་ཁུངས་ཀྱིས་རྒྱ་ནག་གཞུང་ལ་བོད་ནང་ཆེད་འཛུགས་བྱས་པའི་གཏན་འཇགས་སློབ་གྲྭ་ཁག་ནང་བཙན་ཤེད་ཀྱིས་བོད་པའི་ཕྲུ་གུ་གཏོང་རྒྱུ་མཚམས་འཇོག་བྱེད་དགོས་པའི་འབོད་སྐུལ་གནང་འདུག་དེ་ཡང་ཁེ་ན་ཌའི་འགྲོ་བ་མིའི་ཐོབ་ཐང་དང་རང་དབང་ལྷན་ཁང་གིས་རང་གི་སྤྱི་ཚོགས་དྲ་རྒྱ X བརྒྱུད་ནས་བོད་ནང་རྒྱ་ནག་གཞུང་གིས་བོད་པའི་སློབ་ཕྲུག་མང་པོ་རང་གི་ཕ་མ་སྤུན་མཆེད་སར་ནས་བཙན་ཤེད་ཀྱིས་ཁ་བྲལ་བཏང་སྟེ་གཏན་འཇགས་སློབ་གྲྭ་ཁག་ནང་བཏང་དང་གཏོང་བཞིན་པ་ཁག་མཚམས་འཇོག་དགོས་པའི་འབོད་སྐུལ་གནང་ཡོད་པའི་ནང་དེ་སྔ་ལོ་བརྒྱ་ཕྲག་ཕྱེད་ཀ་རིང་ཁེ་ན་ཌ་རང་ཉིད་ཀྱིས་ཡུལ་དེའི་གདོད་མིའི་མི་རིགས་ཀྱི་ཕྲུ་གུ་ཕ་མ་དང་ཁ་བྲལ་བཏང་སྟེ་གཏན་འཇགས་སློབ་གྲྭ་ཁག་ནང་བཅུག་པ་དང། དེང་སྐབས་ལམ་ལུགས་དེ་ནི་མི་རིགས་དབྱེ་མེད་བཟོ་རྒྱུའི་སྲིད་ཇུས་ནོར་འཁྲུལ་ཅན་ཞིག་ཡིན་པར་ངོས་འཛིན་བྱེད་ཀྱི་ཡོད་སྲིད་ཇུས་དེས་གནོད་སྐྱོན་ཚབས་ཆེ་བཟོས་ཡོད་པས་སྤྱི་ཚོགས་ནང་དེ་མུ་མཐུད་ལག་བསྟར་བྱེད་ཐབས་མེད་ཅེས་བཀོད་གནང་འདུག་ལ། ཡང་ཁེ་ན་ཌས་དེ་སྔོན་ནོར་འཁྲུལ་བཟོས་པ་དེ་གཞན་ཚོས་མི་བཟོ་བ་དང་ཁེ་ན་ཌའི་འགྲོ་བ་མིའི་ཐོབ་ཐང་དང་རང་དབང་མཉམ་འདུས་ལྷན་ཁང་གིས་རྒྱ་ནག་གཞུང་ནས་བོད་པའི་ཕྲུ་གུ་ཚོར་བཙན་ཤེད་བཏང་སྟེ་གཏན་འཇགས་སློབ་གྲྭ་ཁག་ནང་འཇུག་རྒྱུ་ལག་ལེན་བསྟར་བཞིན་པ་དེ་མཚམས་འཇོག་དགོས་སྐོར་འབོད་སྐུལ་ཞུས་ཡོད་པ་དང། བོད་པའི་སློབ་ཕྲུག་རྣམས་རང་དབང་ཐོག་ནས་རང་གི་རྒྱལ་རབས་ལོ་རྒྱུས་དང་སྐད་ཡིག་ཆོས་དང་རིག་གཞུང་བཅས་པ་དགའ་པོའི་སྒོ་ནས་ལག་ལེན་བསྟར་དུ་འཇུག་དགོས་པའི་འབོད་སྐུལ་ཞུ་ཡི་ཡོད་པའི་སྐོར་ཡང་བཀོད་གནང་འདུག། རྒྱ་ནག་རྒྱལ་ས་པེ་ཅིང་དུ་ཟླ་འདིའི་ཚེས་ཉི་ཤུ་ནས་ཉི་ཤུ་གཉིས་བར་ཉིན་གསུམ་རིང། ཤང་ཧྲན་གླེང་སྟེགས་ཞེས་གོ་ལའི་རྒྱལ་ཁབ་ཁག་གི་བདེ་སྲུང་བློན་ཆེན་དང་རྒྱལ་ཁབ་ཁག་གི་བདེ་འཇགས་འཐུས་མི་རྣམས་འཛོམས་ཏེ་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་ཁུལ་གྱི་གནད་དོན་སྐོར་གླེང་གནང་འདུག་དེ་ནི་རྒྱ་ནག་གི་ལོ་འཁོར་གྱི་དམག་དོན་ལྷན་ཚོགས་ཆེ་ཤོས་ཤིག་ཡིན་ཞིང་ཉེ་ཆར་རྒྱ་ནག་གི་བདེ་སྲུང་བློན་ཆེན་ལི་ཧྲང་ཧྥུའུ་དངོས་སུ་གནས་དབྱུང་བཏང་བར་བརྟེན་རྒྱ་ནག་དབུས་དམག་དོན་ལྷན་ཁང་གི་འགོ་འཛིན་གཞོན་པ་ཀྲང་ཡའོ་ཞ་ཡིས་ཚབ་བྱས་ཏེ་ལྷན་ཚོགས་སུ་ཚོགས་ཞུགས་བྱས་ཡོད་པ་རེད། གླེང་སྟེགས་ཐོག་རྒྱལ་སྤྱིའི་སྐུ་ཚབ་མང་པོས་མཉམ་ཞུགས་ཀྱིས་རྒྱལ་སྤྱིའི་གནད་དོན་ཡང་གླེང་འདུག་ཚེས་སུམ་ཅུ་སོ་གཅིག་རེས་གཟའ་མིག་དམར་ནི་གླེང་སྟེགས་ཀྱི་ཉིན་མཐའ་མ་ཡིན་ཏེ་སིང་ག་ཕོར་གྱི་བདེ་སྲུང་བློན་ཆེན་ཨན་ཨང་ཧང་གིས་རྒྱ་ནག་ནི་ཨེ་ཤེ་ཡ་གླིང་ཆེན་ནང་གི་སྟོབས་ཤུགས་ཆེ་ཤོས་དེ་ཡིན་ཏེ་རྒྱལ་ཁབ་ཁག་གི་སྣེ་ཁྲིད་དེ་ཞི་བདེ་རྒྱ་མཚོའི་ཁུལ་གྱི་ཛ་དྲག་གནད་དོན་ཞི་ལྷོད་དུ་གཏོང་དགོས་པའི་འབོད་སྐུལ་ཞུས་ཡོད་པ་རེད། དེ་ཡང་ར་ཤི་ཡ་ཡིས་དྲག་པོའི་ངང་ཡུ་ཀེ་རེན་བཙན་འཛུལ་བྱས་པ་དང། ཨི་ཟི་རེལ་དང་ཧ་མཱ་སི་བར་གྱི་དམག་འཁྲུག་གིས་མི་སྲོག་མང་པོ་ཤོར་བ་ལྟ་བུ་མ་འོངས་པར་ཞི་བདེ་རྒྱ་མཚོའི་ས་ཁུལ་ནང་མ་བྱུང་བ་བྱ་གལ་ཆེ་བ་ནན་བརྗོད་གནང་འདུག་དེ་བཞིན་ཁོང་གིས་རྒྱལ་ཁབ་བར་དམག་དོན་ནས་དམག་དོན་གྱི་འབྲེལ་གཏུག་དང་མཉམ་འབྲེལ་དགོས་རྒྱུ་གལ་འགངས་ཆེན་པོ་ཡིན་པ་ནན་གསུངས་གནང་བ་མ་ཟད་ཨ་རི་དང་རྒྱ་ནག་བར་གྱི་དམག་དོན་ཐད་སྟབས་བདེ་དང་ཐད་ཀར་འབྲེལ་གཏུག་བྱེད་ཀྱི་ཡོད་པ་དེ་སླར་གསོ་དང་བེད་སྤྱོད་བྱེད་དགོས་པའི་རེ་བ་ཞུས་འདུག། རྒྱ་ནག་གིས་ཨ་རི་དང་རྒྱ་ནག་བར་གྱི་སྟབས་བདེའི་འབྲེལ་གཏུག་དེར་ན་ནིང་ཟླ་བ་བརྒྱད་པ་ནས་ཡ་ལན་བྱས་མེད་པ་ཞིག་ཡིན་པ་རེད། འོན་ཀྱང་རྒྱལ་ཁབ་གཉིས་བར་ཉེ་ཆར་གླེང་མོལ་རིམ་བཞིན་ཡོང་གི་ཡོད་པ་དང་འདི་ལོའི་ཟླ་བ་བཅུ་གཅིག་པའི་ནང་རྒྱལ་ཁབ་གཉིས་ཀྱི་སྲིད་འཛིན་ཐུག་འཕྲད་ཡོང་སྲིད་པ་ཡང་གསར་འགྱུར་བརྒྱུད་ལམ་ཁག་གི་ནང་བཀོད་འདུག། དབུས་གཞུང་གིས་སྤྱི་ཟླ་བཅུ་པའི་ཚེས་སུམ་ཅུ་ནས་སུམ་ཅུ་སོ་གཅིག་ཉིན་གཉིས་རིང་དཔལ་འབྱོར་ལྷན་ཚོགས་གནང་སྟེ་རྒྱ་ནག་གི་ཕྱོགས་ཡོངས་ཀྱི་དཔལ་འབྱོར་ལ་སྟངས་འཛིན་བྱེད་ཤུགས་ཆེ་རུ་བཏང་འདུག། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་སྲིད་བློན་ལི་ཆང་གཉིས་མཉམ་ཞུགས་གནང་བའི་ལྷན་ཚོགས་དེ་ལོ་ངོ་བཅུ་ཕྲག་རེའི་ནང་ཐེངས་གཉིས་གནང་གི་ཡོད་པ་དང། རྒྱ་ནག་གི་ཕྱོགས་བསྡོམས་ཨ་སྒོར་ཁྲག་ཁྲིག་ཆེན་མོ་དྲུག་ཅུ་རེ་གཅིག་གི་དཔལ་འབྱོར་ལ་གུང་ཁྲན་ཏང་གི་སྟངས་འཛིན་དམ་དུ་གཏོང་བ་དང་ཆབས་ཅིག་དངུལ་བུན་ཕོན་ཆེ་སྒྲུབ་འཇལ་མ་ཐུབ་པའི་དཀའ་རྙོག་དང་དེ་བཞིན་ས་གནས་གཞུང་སོ་སོའི་དངུལ་བུན་ལྕི་བོ་ཡོད་པ་དེ་དག་རིམ་བཞིན་གནས་སྟངས་ལེགས་སུ་གཏོང་ཐབས་བྱེད་རྒྱུའི་སྐོར་གྲོས་བསྡུར་ལྷུག་པོ་གནང་ཡོད་པ་རེད། ཚོགས་འདུའི་ཐོག་རྒྱ་ནག་གཞུང་གིས་ཁེ་གཉེར་ལས་ཁང་ཁག་གི་བུ་ལོན་ཕོན་ཆེ་བླངས་པར་ཞིབ་འཇུག་དང་འབྲེལ་དཀའ་རྙོག་སེལ་ཐབས་བྱ་རྒྱུ་དང་ལྷག་པར་དུ་ས་ཁང་ཉོ་ཚོང་གི་ཁེ་གཉེར་ལས་ཁང་ཁག་ལ་དངུལ་བུན་ཕོན་ཆེ་ད་དུང་སྒྲུབ་འཇལ་མ་ཐུབ་པའི་དཀའ་རྙོག་ཤིན་ཏུ་ཆེན་པོ་ཡོད་པ་མ་ཟད་དེའི་ཤུགས་རྐྱེན་རྒྱ་ནག་གི་དཔལ་འབྱོར་མ་ལག་གཞན་ཁག་ལ་ཐེབས་ཉེན་ཆེ་བའི་དོགས་ཟོན་གནང་གི་ཡོད་པ་རེད། མདོ་དོན་རྒྱ་ནག་གི་དཔལ་འབྱོར་འཕེལ་རྒྱས་སླར་གསོ་མ་ཐུབ་པའི་ཁར་གཞོན་སྐྱེས་ས་ཡ་མང་པོ་འཚོ་རྟེན་ལས་མེད་དུ་གྱུར་བའི་དཀའ་ངལ་འཕྲད་བཞིན་པ་རེད། དཔལ་འབྱོར་ལྷན་ཚོགས་དེ་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོར་ཐེངས་དང་པོ་ཚོགས་ཡོད་པ་དང། སྔ་མ་དེ་ཉིས་སྟོང་བཅུ་བདུན་ལོར་ཚོགས་ཡོད་པ་རེད། ལྷན་ཚོགས་དེའི་བརྒྱུད་རྒྱ་ནག་གི་དཔལ་འབྱོར་འཕེལ་རྒྱས་འགྲོ་བར་ཤུགས་རྐྱེན་ཐེབས་པའི་དབང་གིས་འབྱུང་འགྱུར་ལོ་ལྔའི་རིང་གི་སྒྱུར་བཅོས་གལ་ཆེན་གང་གཏོང་དགོས་པ་ལམ་སྟོན་བྱེད། རྒྱ་ནག་གི་དཔོན་རིགས་ཝང་ཞའོ་ཧོང་གིས་མེན་དམར་དྲག་པོའི་ཚོགས་པའི་འགོ་ཁྲིད་ཡར་ཕེ་དང་ལྷན་ཐུག་འཕྲད་བྱུང་སྟེ་རྒྱལ་ཁབ་གཉིས་ཀྱི་ས་མཚམས་ཐད་ཞི་བདེ་ཡོང་ཆེད་གླེང་མོལ་བྱུང་ཡོད་པ་རྒྱ་ནག་གཞུང་འབྲེལ་ཁང་གིས་གནས་ཚུལ་བཀོད་འདུག། དེ་ཡང་ཚེས་ཉི་ཤུ་བདུན་རེས་གཟའ་པ་སངས་ཉིན་མན་དམར་དང་གྲངས་ཉུང་མི་རིགས་དྲག་ཆས་ཚོགས་པ་གསུམ་མཉམ་འབྲེལ་གྱིས་མན་དམར་དྲག་པོའི་ཚོགས་པར་ངོ་ལོག་གིས་རྒོལ་འཐབ་བསླངས་ཏེ་རྒྱ་ནག་དང་མན་དམར་གྱི་མཐའ་མཚམས་ཀྱི་ཉེ་འདབས་ས་ཁུལ་གྱི་མན་དམར་དྲག་པོའི་དམག་མིའི་སྒྲིག་འཛུགས་ཀྱི་ས་མཚམས་ལྟ་སྲུང་ཁང་ཁག་ཅིག་འཕྲོག་ཡོད་པ་བཞིན་ཝང་ཞའོ་ཧོང་དང་ཡར་ཕེ་གཉིས་ཀྱིས་ས་མཚམས་ཐད་གླེང་སློང་བྱུང་ཡོད་པའི་སྐོར་ཞིབ་ཕྲའི་གནས་ཚུལ་དྲངས་མེད་པ་རེད་འདུག་གོང་ཞུས་གྲངས་ཉུང་མི་རིགས་དྲག་ཆས་ཚོགས་པ་གསུམ་གྱིས་ས་མཚམས་ཉེ་འགྲམ་གྱི་ས་མཚམས་ལྟ་སྲུང་ཁང་ཁག་ཅིག་ལ་དབང་བསྒྱུར་བྱས་རྗེས་ཤེས་རྟོགས་བྱུང་བར་རྒྱ་ནག་གིས་རྒྱུད་གཅིག་ལམ་གཅིག་ཞེས་པའི་དངུལ་འབོར་ཕོན་ཆེ་བཏང་དང་གཏོང་བཞིན་པའི་རི་ལིའི་ལྕགས་ལམ་ས་ཁུལ་འདིར་འཁེལ་གྱི་ཡོད་པ་རེད། ས་མཚམས་ཉེ་འགྲམ་གྱི་དམག་དོན་ས་གཞི་འཕྲོག་པ་རྣམས་རྒྱ་ནག་དང་ཉོ་ཚོང་འབྲེལ་མཐུད་བྱེད་པའི་ས་ཁུལ་གཙོ་བོ་དེ་ཡིན་པ་རེད་འདུག། མན་དམར་དྲག་པོའི་ཚོགས་པ་དང་གྲངས་ཉུང་མི་རིགས་དྲག་ཆས་ཚོགས་པ་གསུམ་བར་ཡང་སེ་རྙོག་འཛིང་བྱུང་གི་ཡོད་པར་བརྟེན་འགྲོ་ལམ་བཀག་པ་དང་དངུལ་ཁང་སྒོ་བརྒྱབ་པ། ཁ་པར་དང་དྲ་རྒྱ་བེད་སྤྱོད་བྱེད་ཐབས་མེད་པ་སོགས་ཀྱིས་མི་དམངས་སྟོང་ཕྲག་མང་པོ་ཡུལ་གྱར་སོང་ཡོད་པ་རེད་འདུག། ཧྥི་ལི་པིན་སི་གིས་རྒྱ་ནག་ལ་འགན་འཁུར་བའི་བྱ་སྤྱོད་སྤེལ་ནས་ལྷོ་རྒྱ་ནག་རྒྱ་མཚོའི་ནང་བཙན་འཛུལ་དང་ཁྲིམས་འགལ་གྱི་བྱ་སྤྱོད་སྤེལ་རྒྱུ་མཚམས་འཇོག་དགོས་པའི་འབོད་སྐུལ་གནང་འདུག། རྒྱ་ནག་གི་བཤད་ཚུལ་ལྟར་ཧྥི་ལི་པིན་སི་གི་དམག་གྲུ Scarborough Shoal ནང་ཁྲིམས་འགལ་གྱིས་འཛུལ་བ་ནི་བདེན་པ་མིན་ཅིང Scarborough མཚོ་གླིང་གི་བདག་དབང་ནི་ཧྥི་ལི་པིན་སི་ཡོད་པར་བརྡ་འབུལ་གནང་ཡོད་པ་རེད། རྒྱ་ནག་གིས་ཧྥི་ལི་པིན་སི་གི་དམག་གྲུ་ཞིག་ཆོག་མཆན་མེད་པའི་ཁྲིམས་འགལ་གྱིས་ལྷོ་རྒྱ་ནག་རྒྱ་མཚོའི་ཉེ་འདབས་ཀྱི་མཚོ་ཁོངས Scarborough Shoal དུ་འཛུལ་ཡོད་ལུགས་ཧྥི་ལི་པིན་སི་རྒྱལ་ས་མ་ནི་ལཱ་ལ་ཉེན་བརྡ་བཏང་ཡོད་པ་རེད། འོན་ཀྱང་ཧྥི་ལི་པིན་སི་དམག་མིའི་མགྲིན་ཚབ་པ་མེ་ཏེལ་ཨ་གུ་ལེ་ཡིས་དེ་བདེན་པ་མ་ཡིན་པ་དང་རྒྱ་ནག་ནི་ཁྲིམས་འགལ་གྱིས་གླིང་ཕྲན་དེ་དབང་འཛིན་བྱེད་མཁན་ཡིན་པ་དང་ཁྲིམས་མཐུན་གྱི་བདག་པོ་ཧྥི་ལི་པིན་སི་ཡིན་པ་བདག་པོ་ཁང་པའི་ནང་འཛུལ་བར་བཀག་འགོག་བྱེད་མི་རུང་ཅེས་ལན་འདེབས་ནན་པོ་གནང་འདུག་རྒྱ་ནག་གི་རྩོད་གཞི་ཅན་གྱི་དཔལ་འབྱོར་མཚོ་ཁོངས Scarborough Shoal དེ་ཕྱི་ལོ་ཉིས་སྟོང་བཅུ་གཉིས་ལོར་རྒྱ་ནག་གིས་འཕྲོག་པ་ནས་བཟུང་ཧྥི་ལི་པིན་སི་དང་མཉམ་དུ་ཛ་དྲག་ཆེ་བའི་གནས་སུ་གྱུར་ཡོད་ལ། རྒྱ་ནག་གིས་མཚོ་འགྲམ་གྱི་ཉེན་སྲུང་རུ་ཁག་འགྲེམས་པ་དང། ཉ་པའི་གྲུ་གཟིངས་མུ་མཐུད་བཀོད་སྒྲིག་བྱས་ནས་ཧམ་བཟུང་བྱེད་བཞིན་པ་རེད། ཧྥི་ལི་པིན་སི་གི་དཔལ་འབྱོར་མཚོ་ཁོངས Scarborough Shoal ནི་ཧྥི་ལི་པིན་སི་ནས་སྤྱི་ལེ་ཉིས་བརྒྱ་ཙམ་ནང་ཚུད་ཡོད་པ་དང་ཧྥི་ལི་པིན་སི་གིས་རྒྱལ་སྤྱིའི་ཁྲིམས་ཁང་གི་ཁྲིམས་གཏུགས་ནས་རྒྱལ་སྤྱིའི་ཁྲིམས་ཁང་ནས་རྒྱ་ནག་གིས་ལྷོ་རྒྱ་ནག་རྒྱ་མཚོའི་བདག་དབང་བརྒྱ་ཆ་དགུ་བཅུ་ཙམ་ཡོད་ལུགས་བརྗོད་པ་དེ་དབང་འཛིན་བྱེད་ཐབས་བྱེད་བཞིན་པ་ནི་ཁྲིམས་འགལ་ཡིན་པ་ཐག་གཅོད་གནང་ཡོད། ཡིན་ན་ཡང་རྒྱ་ནག་གིས་རྒྱལ་སྤྱིའི་ཁྲིམས་དེ་དག་ལ་ངོས་འཛིན་བྱེད་ཀྱི་མེད་པ་རེད། ཐེ་ཝན་མང་གཙོ་ཐེབས་རྩས་བོད་མིའི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་སླད་ཨ་སྒོར་ཁྲི་གསུམ་བོད་མིའི་སྒྲིག་འཛུགས་ལ་ཞལ་འདེབས་གནང་འདུག་ཡེ་ཤེས་ཟླ་བ་ལགས་ཀྱིས་སྙན་སྒྲོན་གནང་གི་རེད།
འདི་ཚེས་སུམ་ཅུ་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་དོན་ལ་རོགས་དངུལ་གྱི་ཐོག་ནས་ཡུན་རིང་རྒྱབ་སྐྱོར་གནང་མཁན་ཐའེ་ཝན་ནང་རྟེན་གཞི་བྱས་པའི་ཐའེ་ཝན་མང་གཙོ་ཐེབས་རྩའི་འགན་འཛིན་སྐུ་ཞབས་ཧུ་ཝན་ཡུན་ལིན་ལགས་གཙོས་པའི་གཞན་ལས་བྱེད་གཉིས་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་ལ་མཇལ་ཁ་དང་བཀའ་སློབ་བཀའ་དྲིན་བསྐྱངས་ཡོད་ཅིང། ྋགོང་ས་མཆོག་གིས་གཙོ་བོ་ཐུགས་བསྐྱེད་དམ་བཅའ་བཞིའི་སྐོར་བཀའ་བསྩལ་བ་དང་འབྲེལ་སྐུ་ཚབ་ཚོགས་ཆུང་ནས་ཐའེ་ཝན་མང་གཙོ་ཐེབས་རྩའི་མ་འོངས་ལས་དོན་ལམ་ལྷོང་ཡོང་ཆེད ྋམགོན་པོ་གང་ཉིད་མཆོག་ནས་ཐུགས་སྨོན་བསྩལ་བར་སྐྱབས་འཇུག་ཞུས་ཡོད་ཅེས

ཆེ་ལ་ཐུགས་རྗེ་ཆེ་ཞུ་ཡག་གི་དེ་རིང་དུས་ཚོད་འདེམས་ཆེ་ལ་ད་ནི་མཇལ་འཕྲད་གི་གོ་སྐབས་བྱུང་བ་སྐྱབས་མགོན་རིན་པོ་ཆེ་གི་དེ་ནི་ཆོས་དང་རིག་གཞུང་འཛམ་བུ་གླིང་གི་ཐོག་ལ་དེ་ནི་ཞི་བདེ་གི་ཐོག་ལ་ཨ་ནི་ཨ་ལས་ཅི་ད་བྱས་རྗེས་ཕུལ་བ་དེ་ལ་དཔེ་ད་ཐུགས་རྗེ་ཆེ་ཞུ་ཡག་གཅིག་དང་གཉིས་པ་དེ་ཨ་ནི་དམངས་གཙོ་ཐེབས་རྩ་ཡིན་དེ་མུ་མཐུད་དེ་ཨ་ནི་བོད་མི་དེ་ཚོ་རེད་དེ་ཨ་ནང་བཞིན་ང་ཚོ་དང་མཉམ་དུ་འབྲེལ་ཡོད་ལས་བྱ་ག་རེ་ཐོག་ལ་ཡིན་པ་ཡིན་ན་ཆོས་དང་རིག་གཞུང་ཡར་རྒྱས་གཏོང་ཡག་གང་གི་ཐོག་གི་ནང་ཡིན་ཁོང་ཚོ་གི་དེ་ནི། རོགས་པ་གང་ཐུབ་ཐུབ་བྱེད་ཡག་ཡིན་པར་གིས་སྐྱབས་མགོན་རིན་པོ་ཆེ་ཏེ་ཞུ་བ་མ་ཚད་མཐའ་མཇུག་ཨ་ནེ་དམངས་གཙོ་ཐེབས་རྩ་དེ་ནས་མ་འོངས་པར་ལས་དོན་ལམ་ལྷོང་ཡོང་ཡག་གི་སྐྱབས་མགོན་རིན་པོ་ཆེ་གིས་ཐུགས་སྨོན་སྐྱབས་འཇུག་གནང་རོགས་དོན་ཚན་དེ་འདྲ་དང་འབྲེལ་བའི་ཐོག་ལ་ཨ་ནེ་བཀའ་མོལ་བྱུང་སོང། ཐའེ་ཝན་མང་གཙོ་ཐེབས་རྩ་ནི་ཕྱི་ལོ་ཉིས་སྟོང་གསུམ་ལོར་ཐའེ་ཝན་ཕྱི་སྲིད་ལས་ཁུངས་དང་ཐའེ་ཝན་ནང་ཆབ་སྲིད་ཚོགས་པ་ཚང་མའི་རྒྱབ་སྐྱོར་ཤུགས་ཆེན་ལ་བརྟེན་ནས་གསར་འཛུགས་གནང་བ་ཞིག་ཡིན་འདུག་ཅིང་ཐའེ་ཝན་མང་གཙོ་ཐེབས་རྩ་ཁང་དེས་ཐའེ་ཝན་ནང་མང་གཙོ་དང་འགྲོ་བ་མིའི་ཐོབ་ཐང་སོགས་ཀྱི་ཐད་གོ་རྟོགས་སྤེལ་རྒྱུ་དང་གཙོ་བོ་ཐའེ་ཝན་རྒྱལ་ཁབ་དེ་ཉིད་མང་གཙོ་ཚད་ལྡན་གྱི་ལམ་བུར་འཁྲིད་རྒྱུ་དེ་ཡིན་འདུག་ཐའེ་ཝན་ཐེབས་རྩ་ཁང་ནས་ཡུན་རིང་བོད་མི་སྒྲིག་འཛུགས་གཙོས་པའི་ཐའེ་ཝན་སྐུ་ཚབ་དོན་གཅོད་གཞུང་ཁོངས་མིན་པའི་ཚོགས་སྡེ་ཁག་དང་དེ་བཞིན་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ཆེད་རོགས་དངུལ་གནང་བཞིན་ཡོད་འདུག་ལ་འདི་ཚེས་སུམ་ཅུ་སོ་གཅིག་ཉིན་བོད་མི་སྒྲིག་འཛུགས་ཀྱི་ལས་ཁུངས་ཁག་ལ་གཟིགས་སྐོར་ཕེབས་སྐབས་སྟོང་མིན་ཙམ་གྱི་བོད་མི་སྒྲིག་འཛུགས་ཆོས་རིག་ལས་ཁུངས་སུ་བོད་ཀྱི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་སླད་ཨ་སྒོར་ཁྲི་གཅིག་དང་ཤེས་རིག་ལས་ཁུངས་སུ་བོད་ཀྱི་ཤེས་ཡོན་སློབ་གསོ་ཡར་རྒྱས་གཏོང་ཆེད་ཨ་སྒོར་ཁྲི་གཅིག། དེ་བཞིན་བོད་ཀྱི་འགྲེམས་སྟོན་ཁང་ལ་ཨ་སྒོར་ཁྲི་གཅིག་བཅས་ཁྱོན་ཨ་སྒོར་ཁྲི་གསུམ་གནང་ཡོད་པའི་སྐོར་སྐུ་ཚབ་ཚོགས་ཆུང་དང་ལྷན་བཅར་ཞུ་མཁན་འབའ་བ་སྐལ་བཟང་རྒྱལ་མཚན་ལགས་ཀྱིས་འགྲེལ་བརྗོད་གནང་བྱུང། ཁོང་ཚོ་འདི་ནས་ཕེབས་པའི་སྐབས་སུ་ཡང་འདི་ནས་ལག་པ་སྟོང་པ་མེད་པར་ཁོང་ཚོ་གི་འཐུས་མི་གི་ངོས་ནས་ད་བོད་ཀྱི་ཆོས་དང་རིག་གཞུང་གི་ཨ་ངོ་བོ་ཡར་རྒྱས་གཏོང་ཡག་གི་ཆེད་དུ་ལ་ཨ་སྒོར་ཁྲི་གཅིག་གི་ཞལ་འདེབས་ཆོས་རིག་ལས་ཁུངས་ལ་ཕུལ་ཡག་དེ་ནང་བཞིན་གི་བོད་ཀྱི་ཤེས་ཡོན་སློབ་གསོ་གི་ཡར་རྒྱས་གཏོང་ཡག་གི་ཆེད་དུ་ཨ་སྒོར་ཁྲི་གཅིག་དེ་ཤེས་རིག་ལས་ཁུངས་ལ་ཕུལ་ཡག། ད་ནང་བཞིན་ང་ཚོའི་བོད་ཀྱི་འགྲེམས་སྟོན་གྱི་ནང་ལ་ད་ནས་ཆོས་དང་རིག་གཞུང་ཁོར་ཡུག་སྲུང་སྐྱོབ་དང་འབྲེལ་བའི་ད་ནས་འགྲེམས་སྟོན་གྱི་ངོ་བོ་ཐོག་ལ་ཨ་གོ་སྒྲིག་གིས་སྤེལ་ཡག་མ་འོངས་པ་ཡིན་པ་ཡིན་ཡང་ད་ནས་ང་ཚོ་ད་དུང་སྲིད་བྱུས་ཉམས་ཞིབ་ཁང་དེ་ཡང་ནང་བཞིན་ང་ཚོ་བོད་མི་འགྲན་རྩོད་ཀྱི་ལས་འཆར་གང་ཅི་ཡོད་པའི་ཐོག་ནས་ཁོང་ཚོ་གི་གང་ཐུབ་ཐུབ་ཀྱིས་ནས་རྒྱབ་སྐྱོར་བྱེད་ཡག་ཡིན་པ་དང་ད་ནང་བཞིན་གྱི་ཕན་ཚུན་ཉམས་མྱོང་སྤེལ་རེས་ཨ་ནི་ལྷག་པར་དུ་ནས་མི་གསོ་སྐྱོང་བྱེད་ཡག་གི་ཐོག་ལ་ཁོ་ཚོ་གང་ཐུབ་ཐུབ་ཀྱིས་ནས། རྒྱབ་སྐྱོར་བྱེད་ཡག་གི་དེ་འདྲ་གི། ད་ངོས་ལེན་ཟེར་ན་འདྲ། འོ་དེ་འདྲ་མང་པོ་ཅིག་བྱུང་སོང། ཐེངས་འདིའི་ཐའེ་ཝན་མང་གཙོ་ཐེབས་རྩའི་སྐུ་ཚབ་ཚོགས་ཆུང་བཞུགས་སྒར་དུ་ཕྱི་ཚེས་ཉི་ཤུ་རྩ་དགུ་ཉིན་འབྱོར་ཡོད་ཅིང་ཕྱི་ཚེས་སུམ་ཅུ་ཉིན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་མཇལ་ཁ་ཞུས་ཏེ་ཉིན་རྒྱབ་ཏུ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་ཚོགས་གཞོན་གཙོས་པའི་རྒྱུན་ལས་རྣམ་པ་དང་མཇལ་འཕྲད་གནང་འདུག་སྐབས་དེར་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་ལགས་ཀྱིས་ཐའེ་ཝན་བོད་ཤར་ཏུར་ཀི་སྟན་དེ་བཞིན་ནང་སོག་བཅས་ཐུན་མོང་གིས་རྒྱལ་སྤྱིའི་སྟེང་རྒྱ་ནག་གིས་དྲང་བདེན་མིན་པའི་བྱ་སྤྱོད་དག་ཁྱབ་སྤེལ་བྱ་རྒྱུ་གལ་ཆེ་ཡིན་པ་དང་བོད་མི་མང་སྤྱི་འཐུས་རྣམས་རྒྱ་གར་དང་ཕྱི་རྒྱལ་དུ་ཡོད་པའི་ཐའེ་ཝན་གཞུང་ཚབ་ཁག་ཏུ་སྣེ་ལེན་ཞུས་པར་ལེགས་སོ་གནང་འདུག་ཅིང་སྐབས་དེར་སྐུ་ཞབས་ཧུ་ཝན་ཡུང་ལིང་ལགས་ཀྱིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བཙན་བྱོལ་བོད་མིའི་མང་གཙོ་འཕེལ་རིམ་ཁྲོད་གྲོས་ཚོགས་ནང་ཆོལ་ཁ་གསུམ་གྱི་འཐུས་མི་ཡོད་པའི་རླབས་ཆེན་གྱི་ཕུགས་རྒྱང་རིང་པོའི་དགོངས་གཞི་ལ་བསྔགས་བརྗོད་གནང་འདུག་ཡང་འདི་ཚེས་སུམ་ཅུ་སོ་གཅིག་ཉིན་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་མཆོག་དང་མཇལ་འཕྲད་ཀྱིས་རིམ་པས་བཞུགས་སྒར་ཁུལ་གྱི་བོད་ཕྲུག་ཁྱིམ་སྡེ་ནོར་བུ་གླིང་ཀ་གཞུང་ཁོངས་མིན་པའི་ཚོགས་པ་ཁག་དེ་བཞིན་སྤྱི་ཟླ་བཅུ་གཅིག་ཚེས་གཉིས་ཉིན་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་དང་མཇལ་འཕྲད་གནང་རྒྱུ་ཡིན་འདུག་བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས།
བོད་མིའི་དངོས་ཁམས་རིག་པ་བསྟན་འཛིན་རབ་དགའ་ལགས་ནི་ཚན་རིག་གི་ཤུགས་རྐྱེན་ལ་བརྟེན་ནས་ནང་ཆོས་དང་བོད་ཡིག་ལ་དོ་སྣང་སླེབས་འདུག་གནས་ཚུལ་རྒྱས་པ་བློ་བཟང་དགེ་ལེགས་ལགས་ཀྱིས་སྙན་སྒྲོན་གནང་གི་རེད།
བོད་མི་རྣམས་བཙན་བྱོལ་བ་ཆགས་ཏེ་ད་ཆ་མི་ལོ་དྲུག་ཅུ་ལྷག་འགྲོ་མུས་ཡིན་ནའང། བཙན་བྱོལ་བའི་མི་རབས་གསར་པ་མང་པོ་ཞིག་ལ་དེང་གི་ཤེས་ཡོན་ཚད་ལྡན་ཐོབ་པའི་གོ་སྐབས་འདྲ་མིན་བྱུང་དང་བྱུང་མུས་ཡིན་པ་མ་ཟད་འདབ་ཤོག་གཉིས་ལྡན་གྱི་མི་རབས་གསར་པ་མི་ཉུང་བ་ཞིག་སྐྱེད་སྲིང་བྱུང་མུས་ཡིན་པ་རེད། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་གཅིག་ལོར་རྒྱ་གར་བྱང་ཤར་ཤིས་ལོང་དུ་སྐྱེས་ཤིང་བཞུགས་སྒར་དྷརམ་ས་ལར་བོད་ཁྱིམ་སློབ་གྲྭ་ནས་བསླབ་མཐར་སོན་པའི་དངོས་ཁམས་རིག་པ་བ་འབུམ་རམས་པ་བསྟན་འཛིན་རབ་དགའ་ལགས་ནི་ད་ལྟའི་ཆར་ལྷོ་ཀོ་རི་ཡ་ཡི Seoul National University མི་རིགས་སློབ་ཆེན་གྱི་ནང་རྡུལ་ཕྲན་དངོས་ཁམས་རིག་པ Quantum Mechanics ཐོག་ཞིབ་འཇུག་གི་ཕྱག་ལས་གནང་མུས་ཡིན་འདུག།
རྡུལ་ཕྲན་མང་པོ་ཅིག་ཚོགས་ཡོད་པ་ཡིན་ན། དམིགས་བསལ་གྱི་རྡུལ་ཕྲན་གྱི་རིགས་ཁ་ཤས་ཅིག་ལ་ཡང་ཅིག་ཁོ་རང་གི་ཐུན་མོང་མ་ཡིན་པའི་ཁྱད་ཆོས་ཐོན་ཡས་ཡོད་རེད། འདི་འདི་འདྲ་བོ་ཡོད་རེད་དཔེར་མཚོན་ན་ང་ཚོའི་གི་ཆུ་གི་ད Molecule ཡོད་རེད་བ H2O ཞུ་གི་རེད་བ། དེ་འདྲའི་མང་པོ་ཅིག་བསགས་ཡོང་དུས། ཚ་གྲང་གི་ཁྱད་པར་ལ་དཔགས་པས་མཚམས་མཚམས་རླན་ཞིང་གཤེར་བའི་རང་བཞིན་ཤུགས་ཀྱི་རང་བཞིན་ཐོན་གི་འདུག་བ། གྲང་མོ་ཞེ་པོ་ཆགས་ན་ཡང་མཁྲེགས་གཟུགས་འཁྱག་པའི་རང་བཞིན་ཐོན་ཡས་འདུག་བ། ཚ་དྲགས་ན་རླངས་པའི་ངོ་བོ་ལ་འགྱུར་འགྲོ་གི་འདུག་བ།

ནང་པ་དང་ཚན་རིག་གི་བགྲོ་གླེང་ཐོག་སྔར་དང་མི་འདྲ་བར་ནུབ་ཕྱོགས་ཀྱི་ཚན་རིག་པ་ཙམ་མིན་པར་བོད་མིའི་ཚན་རིག་པ་ཚོ་མཉམ་ཞུགས་ཀྱིས་རིག་གནས་འཕེལ་རྒྱས་ཀྱི་བྱ་གཞག་ཐོག་ལ་ལེགས་སྐྱེས་འབུལ་བར་ངོས་འཛིན་བྱེད་ཀྱི་འདུག། ད་སུ་སུ་ཡིན་པ་ཡིན་ན་ཅིག་ད་ཚན་རིག་ཁྲ་ལ་མཐུན་པོ་ཅིག་ལུགས་བྱས་ཡོད་རེད་བ། ནང་ཆོས་ཀྱི་གོ་བ་ད་ཏོག་ཙམ་ཅིག་ཡོད་རེད། ཡིན་པ་ཡིན་ན་དེ་འདྲའི་སྡིངས་ཆ་སྒང་ལ་ཨ་ནི་ཅིག་སུ་སུ། ད་སུ་སུ་གི་ཅིག་གོ་བ་ཆགས་ཚུལ་དེ་ཨ་ནི། བོད་སྐད་ཀྱི་ཐོག་ནས་ཅིག་ད་ཚན་རིག་དེ་བཤད་ཐུབ་ཡས་ཀྱི་གོ་སྐབས་ཅིག་བྱུང་དུས་ང་རང་ཡིན་ན་ཅིག་ཚོར་བ་མི་འདྲ་བ་བྱུང་བསམ་གྱི་འདུག་རོ། ད་ད་ལྟ་བར་དུ་ཚན་རིག་སློབ་སྦྱོང་བྱས་ནས་ཅིག་རབ་དང་རིམ་པའི་གྲུབ་འབྲས་མང་པོ་ཐོན་ཡོད་རེད་དེ་ཡིན་པ་ཡིན་ན་དེ་རིང་གི་ཉམས་མྱོང་འདི་དངོས་གནས་ད་ལྟ་བར་དུ་གི་ངའི་ཚན་རིག་དང་ནང་ཆོས་ཀྱི་ཉམས་མྱོང་མང་པོ་ཅིག་བསགས་བྱ་རྒྱུ་ཡི་ཐད་ཀྱི་འབྲས་བུ་འདྲ་པོ་ཅིག་ལ་མཐོང་གི་འདུག་དེ་ཡིན་ཙང་ངས་འདིའི་གོ་སྐབས་འདི་ང་རང་ཐོབ་པ་འདི་དཔེ་བསོད་ནམས་ཆེན་པོ་ཡིན་དྲན་གྱི་འདུག། འབུམ་རམས་པ་བསྟན་འཛིན་རབ་དགའ་ལགས་ནས་ཆུང་དུས་ནས་ཚན་རིག་དང་དངོས་ཁམས་རིག་པའི་ཐོག་ལ་དོ་དབྱིངས་ཡོད་མཁན་བཙན་བྱོལ་བའི་མི་རབས་གསར་པ་ཞིག་ཡིན་པ་དང་རང་གི་ཁྱིམ་ཚང་ལ་གོང་ཞུས་ཕྱི་རྒྱལ་གྱི་སློབ་གྲྭ་ཆེན་མོ་དེ་དག་ན་འགྲིམ་ཐུབ་པའི་དཔལ་འབྱོར་གྱི་ནུས་པ་མེད་ཀྱང་གཙོ་བོ་བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་དང་ཚོགས་སྡེ་གཞན་ཁག་གི་རྒྱབ་སྐྱོར་ལ་བརྟེན་ནས་བྱུང་བ་ཞིག་ཡིན་པ་ངོས་འཛིན་གནང་གི་འདུག་ཁོང་གིས་ཚན་རིག་དང་དངོས་ཁམས་རིག་པའི་ཐོག་རིགས་གཅིག་རྐང་འཛིན་གྱི་སློབ་གཉེར་བྱེད་འགོ་བཙུགས་པའི་སྐབས་ནང་ཆོས་དང་བོད་ཀྱི་སྐད་ཡིག་སྦྱོང་རྒྱུའི་ཐད་དོ་དབྱིངས་ཆེན་པོ་སླེབས་ཡོད་འདུག། ང་རང་འདྲ་བོ་ཅིག་ཡིན་པ་ཡིན་ན་ད་ལྟ་ཅི་བོད་སྐད་ཁྲ་ལ་ཕྲན་བུ་ཤེས་འདི་གོ་རེད་འདི་ཤེས་འདི་ང་ཚོ་ཅིག་སྔོན་མ་སློབ་གྲྭར་ཡོད་དུས་བོད་ཡིག་དེབ་དེ་འདྲའི་ཀློག་དེ་འདྲའི་བྱེད་ནས་ཡོང་ཆོག་གྱི་མེད་ཕྱོགས་གཅིག་ནས་བལྟས་པ་ན་ང་ཨ་རི་འགྲོ་ཞིག་བོད་ཡིག་ཡར་རྒྱས་ཆེན་ཆེ་རོ་འདི་མཁྱེན་ཚོར་དོ། འདི་འགྲོ་བའི་རྒྱུ་མཚན་གང་ཡིན་ལབ་པ་ཡིན་ན་ང་རང་རང་བཞིན་གྱི་ནང་ཆོས་ཀྱི་ལྟ་གྲུབ་དང་དཔེ་ཆ་དེ་ཚོ་སློབ་བྱེད་འདོད་པ་ཡོད་རོ། ཨ་འདི་འདྲའི་བྱེད་ནས་སློབ་ཁྲིད་བྱེད་ཨ་ནི་ཅིག་ཨ་ལས་སྔོན་ལ་དང་པོ་འགོ་ཐོག་མར་དཀའ་ལས་བརྒྱབ་བྱས་ཅིག་ཅིག་ཅིག་དཔེ་ཆ་གཅིག་ཀློག་གཉིས་ཀློག་བྱེད་རང་བཞིན་གྱི་བརྡ་ཆད་དང་ཐ་སྙད་དེ་ཚོ་འཇགས་ཡོང་གི་འདུག་ཨ་ནི་བེད་སྤྱོད་བཏང་བེད་སྤྱོད་བཏང། ད་ནི་གོམས་གཤིས་ཅིག་ཆགས་ཡོང་གི་འདུག། དེ་ཚེ་ངའི་ལྟ་གྲུབ་ང་རང་ལྟ་གྲུབ་སྤྲོ་བ་ཡོད་ཙང་ལྟ་གྲུབ་ཀྱི་ཆ་ཡི་ནང་ཆོས་དེ་གླེང་དེ་ནང་ལ་སྐད་ཡིག་དེ་རང་བཞིན་གྱིས་སླེབས་ཀྱི་འདུག།
གཞན་ཡང་ཁོང་ལ་མ་འོངས་པ་ཡང་མུ་མཐུད་ནས་དངོས་ཁམས་ཚན་རིག་དང་འབྲེལ་བའི་ཞིབ་འཇུག་གི་ལས་དོན་ཐོག་ལ་ཡང་ནུས་པ་གོང་མཐོར་གཏོང་རྒྱུ་ཡི་འདུན་པ་ཡོད་པ་མ་ཟད་ཞོར་དུ་བོད་མིའི་སྤྱི་ཚོགས་ཁྲོད་ཤེས་ཡོན་དང་ལྷག་དོན་དུ་ནང་ཆོས་དང་ཚན་རིག་སོགས་དང་འབྲེལ་བའི་ལས་དོན་ཁག་ལ་ཡང་ཞབས་འདེགས་ཞུ་རྒྱུ་ཡི་ཆོད་སེམས་བརྟན་པོ་ཡོད་པ་གསུངས་ཤིང་བོད་ཀྱི་ན་གཞོན་ཚོས་ནང་ཆོས་ལ་སློབ་གཉེར་གནང་བ་ཡིན་ན་སྤྱི་སྒེར་ཚང་མར་ཕན་ཐོགས་ཡོད་པ་རང་གི་མྱོང་བ་དང་སྦྲགས་ཏེ་འགྲེལ་བརྗོད་གནང་བྱུང། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། རྒྱ་གར་ལྷོ་ཕྱོགས་ཁུལ་གྱི་བོད་མི་སོ་ནམ་རྣམས་ཀྱི་དཀའ་ངལ་གནས་སྟངས་རྣམས་རྒྱུས་ལོན་གནང་སྟེ་འབྲེལ་ཡོད་སྡེ་ཚན་སོ་སོར་ཞུ་གཏུག་གིས་སོ་ནམ་པའི་དཀའ་ངལ་སེལ་ཐབས་སུ་འབད་བརྩོན་གནང་རྒྱུ་ཡིན་པའི་གནས་ཚུལ་ཞིག་རྒྱ་གར་ལྷོ་ཕྱོགས་ནས་པད་མ་དངོས་གྲུབ་ལགས་ཀྱིས་སྙན་སྒྲོན་གནང་གི་རེད། དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་ནང་སྲིད་ཁྱབ་ཁོངས་སོ་ནམ་དང་མཉམ་འབྲེལ་རོགས་སྐྱོར་སྡེ་ཚན་དེ་ཉིད་བཞུགས་སྒར་ནས་རྒྱ་གར་ལྷོ་ཕྱོགས་སྦལ་ཀུ་པེ་སྐྱེ་ལྡན་སོ་ནམ་ཉམས་ཞིབ་དང་སྦྱོང་བརྡར་ལྟེ་གནས་ཁང་གི་ནང་འདི་ལོ་སྤྱི་ཟླ་དྲུག་པའི་ནང་གནས་སྤོས་གནང་སྟེ། བེང་ལོར་ལྷོ་སྤྱིས་གཙོས་པའི་སྦལ་ཀུབ་ལུགས་བདེ་གཞིས་ཁོངས་གཉིས་ཀའི་ས་གནས་འགོ་འཛིན་རྣམ་པ་དང། གོང་བརྗོད་སྡེ་ཚན་ཁག་སོ་སོའི་འགན་འཛིན་དང་དེ་བཞིན་སོ་ནམ་སློབ་སྟོན་པ་དང། གཞན་ཡང་ས་གནས་སོ་སོའི་ཞིང་པ་རྣམས་ལྷན་འཛོམས་ཀྱིས་ཞིང་པ་རྣམས་ཀྱི་དཀའ་ངལ་གནས་སྟངས་རྣམས་རྒྱུས་ལོན་གནང་བའི་ལྷན་འཛོམས་གནང་སོང་ལ། འདི་ཚེས་སུམ་ཅུ་སོ་གཅིག་ཉིན་སྦལ་ཀུབ་བདེ་སྐྱིད་སླར་གསོའི་མི་དམངས་ཚོགས་ཁང་གི་ནང་དུ། གཞིས་ཁོངས་དེའི་ནང་གི་ཞིང་པ་རྣམས་ཀྱི་དཀའ་ངལ་གནས་སྟངས་རྣམས་རྒྱུས་ལོན་གནང་སྐབས།

བོད་མི་གཞན་གྱི་ས་ཞིང་ཁྱོན་ཆེ་ཞིག་བོགས་མ་བླངས་ཏེ་འདེབས་ལས་གནང་གི་ཡོད་པ་དང། དེ་ཡང་མ་རྨོས་པའི་ལོ་ཏོག་དང་སྒ་སྨུག། གཞན་ཡང་འབྲས་ལྡན་དང་འབྲས་མེད་ཀྱི་ལྗོན་ཤིང་གིས་མཚོན་པའི། སྟོན་ཐོག་འདྲ་མིན་སྣ་ཚོགས་ཞིག་འདེབས་ལས་གནང་གི་འདུག་ཅིང། ཞིང་པ་ཚེ་ཐར་ཚེ་རིང་ལགས་ཀྱིས་གསུངས་ན་ས་ཞིང་ཁྱོན་ཆེ་ཞིག་འདེབས་ལས་བྱ་རྒྱུ། རྒྱ་གར་ལས་མི་རག་རྒྱུ་ཁག་པོ་ཡོད་དུས། དེང་དུས་འཕྲུལ་ལས་ཀྱི་ཐོག་ནས་ཞིང་ལས་བྱ་རྒྱུར་འཕྲུལ་འཁོར་གང་མང་དགོས་གལ་ཆེ་བས། དགོངས་འཆར་སྟོན་གནང་སོང། ད་ལྟ Problem ཆེ་ཤོས་དེ་འདི་རེད། དེང་དུས་ཀྱི་ད་འཕྲུལ་ཆས་ཀྱི་ཡོད་ཀ་གོ། འོ་དེ་འདྲས་དེ་ཡར་རྒྱས་བཏང་སོང་ན་པེའོ་དེ་ག་རེ Problem མིན་ག་རེ་དེ་འདྲ་ན་འདི་འདུག་མ་གི་བརྙན་ཡལ་ཞིག་ཡོད་ཀ་གོ། མ་གི་བརྙན་ཡལ་ཆས་ནི་པུར་ཡལ་དང་དེ་གི་དེ་ཚང་མ་ལ་ད་སྙན་མ་གཅིག་ཡོད་རེད་ལབ་འདུག་ལ་ཀོ་ལེ་ཀ་དེ་བ་དེ་གཅིག་རེད་ད་ང་ད་ཐུག་མ་སུ་ར་ལ་ཨ་འདི།

བུ་ཕྲུག་ཐོག་མིང་བསྒྱུར་དགོས་གལ་ཆེ་བའི་དགོངས་འཆར་བཏོན་གནང་སོང་ལ། སྦེང་ལོར་ལྷོ་སྤྱི་འཇིགས་མེད་ཚུལ་ཁྲིམས་ལགས་ནས་ཞིང་པ་ཚོར་དཀའ་ངལ་གནས་སྟངས་དེ་དག་འབྲེལ་ཡོད་འཕགས་བོད་གཉིས་ཀའི་དབུས་སའི་གཞུང་ཁག་ལ་ཞུ་གཏུག་གནང་སྟེ་དཀའ་ངལ་སེལ་ཐབས་སུ་འབད་བརྩོན་གནང་རྒྱུ་ཡིན་པའི་འགྲེལ་བརྗོད་གནང་བྱུང། ད་དཀའ་ངལ་འདི་གའི་དེ་ཨ་ནི་ཡིག་ཐོག་ཙམ་མ་ཡིན་པ་ཨ་ནི་འབྲེལ་ཡོད་ཕ་གིའི་མངའ་གཞུང་ལ་ཞུ་དགོས་ཡ་དབུས་ལ་ཡ་ཞུ་དགོས་ཡ་ཨ་ལྷག་པར་དུ་ད་ད་འདྲ་དཔེར་ན་ཞིང་པའི་གི་དཀའ་ངལ་དཔེར་ན་ཞིང་པ་གཅིག་ལ་ཡ་ཨ་ཁོ་རང་མ་ཞིང་ཨེ་ཀར་གཅིག་མ་གཞོན་མར་དེ་དེ་ནས་བོགས་མ་ཕ་གི་ཨེ་ཀར་བཞི་བཅུ་ཞེ་བདུན་བཅས་ཕྱག་ལས་གནང་བསྡད་མཁན་ཞིང་ཁ་འདེབས་ལས་གནང་བསྡད་མཁན་ཡིན་ན་ཨ་ནི་ཞིང་པའི་སྒོར་མོ་འབུམ་གཅིག་དེ་ཞེ་དྲག་གི་ཉུང་དྲགས་འདུག་ཨ་ནི་ཞིང་པའི་འབུམ་གཅིག་གི་རིབ་ཁའི་གནས་བབ་དེ་ཡང་ཏོག་ཙམ་ཇེ་ཆེར་བཏང་ཡས་ཀྱི་ཐོག་ལ་ཡང་ཁོང་ཚོས་དེ་འདྲའི་སྙན་སེང་ཞུ་གི་འདུག་བྱས་ཙང་འདི་གས་དེ་ད་སང་ཉིན་ནང་སྲིད་ཀྱི་ཕྱི་ཟླ་བཅུ་གཅིག་ནང་ལ་ཡར་ཏ་རིག་དྲུག་ནས་ཏ་རིག་དགུ་བར་དུ་འཛིན་སྐྱོང་གི་ཚོགས་འདུ་ཚོགས་ཀྱི་ཡོད་དུས་ག་ལ་དེའི་སྐབས་ལ་ང་ཚོས་གོ་སྐབས་ཟིན་བྱས་ནས་ཨ་ནི་ཡང་སྙན་སེང་ཞུ་ཡས་ཀྱི་ཐོག་ལ་འདུན་པ་དེ་ཡོད་ཞུ་ཡས་ཡིན།
དེ་མིན་ལྷན་ཚོགས་དེའི་ཐོག་ནང་སྲིད་སོ་ནམ་དང་མཉམ་འབྲེལ་རོགས་སྐྱོར་སྡེ་ཚན་འགན་འཛིན་ཚེ་རིང་རྡོ་རྗེ་ལགས་ནས་ཀྱང་ཞིང་པ་རྣམས་ལ་ས་ཆུ་བདག་གཅེས་དང། སྟོན་ཐོག་ལ་ལུད་རྒྱག་ཕྱོགས་ཐད་སྐབས་མཚམས་སོ་སོར་འཐུས་ཤོར་མེད་པར་རྒྱག་རྒྱུ་གལ་ཆེན་པོ་ཡིན་པའི་ལམ་སྟོན་གནང་ཡོད་པ་རེད་འདུག།
སའི་འོག་ན་ཆུ་དེ་ཡང་འདི་དཀའ་ངལ་ཡོད་ཡོད་ཤོད་ཆགས་ཀྱི་ཡོད་པ་དང་མ་འོངས་པར་ལ་དེ་ཁག་ཁག་པོ་ཡོད་དུས་རྫིང་བུ་དེ་འདྲ་བཟོས་ཐུབ་ན་ཡག་པོ་རེད་ཟེར་ཞུས་ཡིན། ནས་དེའི་མཉམ་དུ་ལ་ཆུ་དེ་གལ་ཆེ་ཤོས་གཅིག་དང་དེའི་མཉམ་དུ་ས་ས་དེའི་ད་གང་གི་ས་དེ་ས་ཡག་ཤོས་དེ་ཆུ་དེའི་འགྲོ་དུས་ས་ཆུ་བདག་ཉར་ལས་འགན་དེ། ལས་གཞི་དེ་དཔེ་གལ་ཆེན་པོ་ཡིན་པ་དེ་ངས་ངོ་སྤྲོད་བྱས་ཡིན། དེ་མཉམ་དུ་ལ་ང་ཚོས་དེང་སང་མ་རྒན་དང་མི་རྒན་དེ་ཚོས་ཀྱི་ད་ཡང། ལུད་རྒྱག་ཕྱོགས་དེ་ལ་ཏོག་ཙམ་དཀའ་ངལ་ཞིག་འཕྲད་ཀྱི་འདུག་གང་ཡིན་ཟེར་ན་ཁོ་ཚོས་ཀྱི། འདུལ་བའི་བྱས་ནས་ལུད་ཐེངས་གཉིས་ལ་ཁྲིད་པར་བྱས་ནས་དེ་ལྟ་བས་ཆུ་དེ་ལ་ང་ཚོས་དཀའ་ངལ་ག་རེ་ཐེབས་ཡོད་ཟེར་ན། ལུད། བེད་མེད་བྱ་ཡས་ཅིག་བྱས། དེ་མཉམ་དུ་ལ་དེ་ནི། སྟོན་ཐོག་ཁོ། ཐོན་འབབ་ཀྱི་ལྗིད་ཚད་དེ་ཉུང་དུ་འགྲོ་ཡས་དང་ཆུང་དུ་འགྲོ་ཡས་དང་དེ་འདྲས་ཆགས་ཀྱི་འདུག། དེ་ཚེས་སུམ་ཅུ་ཉིན་སྦེལ་ཀོབ་ལུགས་བསམ་གྱི་ཞིང་པ་རྣམས་ལྷན་ཚོགས་གནང་བ་དང་སྤྱི་ཟླ་བཅུ་གཅིག་པའི་ཚེས་གཅིག་ཉིན་ཧོན་སུར་དུ་གནང་རྒྱུ་མ་ཟད། དེ་ནས་རིམ་པས་ཀོ་ལི་གྷལ་དང་མོན་གྷོ་གཞིས་ཆགས་ཀྱི་ནང་གནང་རྒྱུའི་འཆར་གཞི་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་སྤེལ། ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལྷན་ཁང་གིས་ཉི་ཧོང་གི་རྒྱལ་ས་ཏོག་ཀྱོ་ནང་བོད་དོན་རྒྱབ་སྐྱོར་བ་དང་བོད་དོན་ལས་འགུལ་བ་མང་པོ་མཉམ་འདུས་ཀྱིས་བོད་དོན་འཐབ་རྩོད་ཀྱི་ནུས་པ་གོང་མཐོར་གཏོང་ཐབས་ཀྱི་བཀའ་བསྡུར་སྦྱང་བཤད་ཀྱི་ལྷན་ཚོགས་ཤིག་འདི་ཟླའི་ཚེས་ཉི་ཤུ་ནས་ཉི་ཤུ་གཉིས་བར་ཉིན་གྲངས་གསུམ་རིང་གོ་སྒྲིག་ཞུས་པ་དེའི་སྐོར་འབྲེལ་ཡོད་མི་སྣར་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་གནས་དཔྱད་ཞུས་ནས་གནས་ཚུལ་ཕྱོགས་སྒྲིག་ཞུས་པ་ཞིག་གསན་རོགས་གནང། རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁང་ངམ་དབྱིན་སྐད་ཐོག International Tibet Network ཞེས་པ་དང་ཉི་ཧོང་ནང་གི་བོད་རང་བཙན་སློབ་ཕྲུག་ཚོགས་པ་གཉིས་ཟུང་འབྲེལ་སྒོ་ནས་ཉི་ཧོང་གི་རྒྱལ་ས་ཀྲོ་ཀིའོ་ནང་བོད་དོན་རྒྱབ་སྐྱོར་བ་དང་བོད་ཀྱི་གཞུང་ཁོངས་མ་ཡིན་པའི་ཚོགས་པ་ཁག་གི་རྒྱུན་ལས་དང་ལས་འགུལ་བ་མང་པོ་མཉམ་འདུས་ཀྱིས་བོད་དོན་འཐབ་རྩོད་ཀྱི་ནུས་པ་གོང་མཐོར་གཏོང་ཐབས་ཀྱི་བཀའ་བསྡུར་སྦྱང་བཤད་ཀྱི་ལྷན་ཚོགས་ཤིག་འདི་ཟླའི་ཚེས་ཉི་ཤུ་ནས་ཉི་ཤུ་གཉིས་བར་ཉིན་གྲངས་གསུམ་རིང་གོ་སྒྲིག་ཞུས་གནང་འདུག་ལྷན་ཚོགས་དེ་ནི་གཙོ་བོ་ཉི་ཧོང་དང་ཐའེ་ཝན། རྒྱ་གར་སོགས་ཨེ་ཤི་ཡའི་མངའ་ཁུལ་དང་ཨོ་སི་ཁྲེ་ལི་ཡའི་ཁུལ་གྱི་བོད་དོན་ལས་འགུལ་བ་དང་བོད་དོན་རྒྱབ་སྐྱོར་ཚོགས་པའི་ལྷན་ཚོགས་ཤིག་ཡིན་འདུག་ལྷན་ཚོགས་འདིའི་སྐོར་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁང་གི་བློ་བཟང་གཡང་མཚོ་ལགས་ལ་ཞལ་པར་བརྒྱུད་ནས་འདྲི་ཞུས་པས་ཁོང་གིས་གསུངས་དོན། ད་ལོའི་སྤྱི་ཟླ་བཅུ་པའི་ད་ལྟ་ཚེས་པ་ཉི་ཤུ་ནས་ཉི་ཤུ་རྩ་གཉིས་བར་དུ་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁང་དང་ཨ་ནེ། ཉི་ཧོང་ལ་ཡོད་པའི་བོད་རང་བཙན་སློབ་ཕྲུག་ཚོགས་པ་གིས་མཉམ་སྒྲུབ་ཀྱི་ཐོག་ནས་ཨ་ནེ་ང་ཚོ་ད་ཨེ་ཤེ་ཡའི་ཁུལ་གྱི་ཨ་ནེ་བོད་དོན་རྒྱབ་སྐྱོར་ཚོགས་པ་དང་ཨ་ནེ་བོད་པ་ང་ཚོ་གཞུང་འབྲེལ་མ་ཡིན་པའི་གི་ཚོགས་པ་ལས་འགུལ་བ་དེ་འདྲས་ཀྱི་ང་ཚོ་ཚོགས་འདུ་གཅིག་ཚོགས་ཡོད་རེད་ཨ་ནི། དེའི་ནང་ལ་ད་ང་ཚོ་དམིགས་ཡུལ་གཙོ་བོ་དེ་ད་བོད་དོན་རྒྱབ་སྐྱོར་ཚོགས་པ་དམིགས་བསལ་དེ་ཡང་ད་ཉི་ཧོང་ནང་ལ་ཡོད་པའི་བོད་དོན་རྒྱབ་སྐྱོར་ཚོགས་པ་རེད་དེ་ནས་ཐའེ་ཝན་ནས་རེད་ཨ་དེ་ནས་ཧོང་ཀོང་བྱས་ཨ་ནི་དེ་ནས་ཨོ་སི་ཀྲོ་ལི་ཡ་ནས་ང་ཚོ་གི་ཨ་དེ་འདྲས་ཚོགས་མི་ཕེབས་ཡོད་རེད་ཨ་ནི་རྒྱལ་ཁབ་ལྔ་བྱས་ཨ་ནི་ཚོགས་མི་བཞི་བཅུ་ལྷག་ཅིག་ཨ་དེ་ནང་ལ་ཕེབས་ཡོད་རེད་གཙོ་བོ་དེ་ད་ང་ཚོ་བོད་དོན་གྱི་ཐོག་ནས་ཨ་ནི་ཨ་ཕར་ཚུར་གཅིག་ལས་འགུལ་གྱི་ཐོག་ནས་ནུས་པ་ག་འདྲས་མཉམ་སྤུངས་བྱེད་དགོས་འདུག་ཨ་ནི། ང་ཚོ་གི་ལས་འགུལ་བྱེད་པའི་སྐབས་ལ་ཨ་ནི་ལས་འགུལ་ག་རེ་ལ་ང་ཚོ་གིས་ད་གར་སོ་བར་ཤུགས་ཆེ་ག་རྒྱག་དགོས་ཡོད་མེད་དང་ཨ་ནི་དམིགས་བསལ་གྱིས་འདིའི་ནང་ནས་གཅིག་འདི་ད་ལྟ། ཉིས་སྟོང་ཉི་ཤུ་རྩ་བཞི་གི་སྤྱི་ཟླ་དང་པོ་གི་ནང་ལ་ད་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ལ UPR རྒྱ་ནག་གིས་ད་འགྲོ་བ་མིའི་ཐོབ་ཐང་གི་ཐོག་ནས་ཁོང་ཚོ་གི་ཉམས་ཞིབ་དང་དེ་འདྲའི་གཅིག་བྱེད་དུས་འདི་སྒང་ལ་ཡང་ང་ཚོ་གིས་དམིགས་བསལ་གྱིས་གཅིག་གྲོས་བསྡུར་བྱས་དང་དེ་འདྲའི་གི་ཐོག་ནས་ཚོགས་འདུ་འདི་བསྐོང་ཡོད་རེད་ཨ་ནི་དེ་ནི་ཚོགས་འདུ་དེའི་ནང་ལ་ཨ་ནི། དབུས་བོད་མིའི་སྒྲིག་འཛུགས་ཀྱི་ཉི་ཧོང་སྐུ་ཚབ་དོན་གཅོད་སྐུ་ངོ་ཚེ་དབང་རྒྱལ་པོ་ཨ་རི་ཡ་ལགས་དེ་ལ་ཕེབས་ཡོད་རེད། ད་ང་རང་གི་བསམ་པ་ལ་ད་ཚོགས་འདུ་དེ་དཔེ་ཡག་པོ་གཅིག་དང་དམིགས་བསལ་གྱི་ད་ཚོགས་འདུ་གི་དེ་ནང་ལ་བོད་དོན་དང་འབྲེལ་བའི་ཐོག་ནས་གཅིག་ལས་འགུལ་པ་གཞོན་སྐྱེས་མང་པོ་གཅིག་ཕེབས་ཡོད་དུས་ཡང་ཕར་ཚུར་འདི་སྒང་ལ་བསམ་བློ་གསར་པ་དང་ནུས་པ་གསར་པ་སྤུངས་ཡ་གི་དེ་འདྲས་ཀྱི་ང་ཚོ་གཅིག་གོ་སྐབས་ཆེན་པོ་གཅིག་ཐོབ་སོང་བསམ་པ་གཅིག་བྱུང་སོང།
ཡང་ལྷན་ཚོགས་འདིའི་ནང་མཉམ་ཞུགས་གནང་མཁན་ཐའེ་ཝན་ནས་ཆེད་ཕེབས་གནང་བ་བོད་དོན་འཐབ་རྩོད་པ་བཀྲ་ཤིས་ཚེ་རིང་ལགས་ཀྱིས་གསུངས་དོན། ད་སྤྱིར་བཏང་ད་ནི་འདི ITN རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་འབྲེལ་མཐུད་ཁང་གི་ནང་ཚོགས་འདུ་ཐ་ན་ཆེ་མང་པོ་ཚོགས་བསྡད་ཀྱི་ཡོད་རེད་ཉི་མ། འདི་སྔོན་མ་ཆ་བཞག་ཡིན་ན Spain ལ་ཚོགས་རེད་དེ་ནས་རྒྱ་གར་ལ་ཚོགས་རེད་དེ་ད་ནི Japan དེ་ཚོགས་རེད་ང་རང་ཆ་བཞག་ཡིན་ན་ད་འདི་གི་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ཁང་གི་ཚོགས་འདུ་དེ་གི་ནང་ལ་ད་མཉམ་ཞུགས་བྱེད་བྱེད་ལོ་མང་པོ་ཤོར་འགྲོ་གི་ཡོད་རེད། དེ་རིང་དེ་འཇར་པན་གྱི་ཨ་ནི་ཚོགས་འདུ་དེ་ལ་གཞིས་ཆགས་པས་ན་ད་གཞོན་སྐྱེས་མང་པོ་ཞིག་དེ་ལ་མཉམ་ཞུགས་གནང་འདུག་དེ་ང་ཚོས་ད་བཟང་ཕྱོགས་ནས་ཞུས་པ་ཡིན་ན་དེ་ཡག་པོ་ཞེ་པོ་ཞིག་འདུག་ཨ་ནི་རྒན་པ་ཚོ་ད་རྒན་པ་ཆགས་འགྲོ་གི་རེད་དེ་ཨ་ནི་གཞོན་པ་ཚོས་ཀྱིས་ཡང་འགན་འཁྱེར་བྱས་ཨ་ནི་དེར་སེམས་ནས་ཨ་ནི་རྒྱལ་སྤྱིའི་གི་འབྲེལ་ལམ་གི་སྒང་ལ་ཡང་བོད་དོན་གི་ཨ་ནི་གནས་ཚུལ་དེ་མུ་མཐུད་ནས་གནས་ཐུབ་ཡག་གི་དེ་འདྲའི་ཅིག་གཞོན་པ་ཚོ་འགན་འཁེལ་དུས་དེ་ཡང་དེ་རིང་དེ་འཇར་པན་གྱི་ད་ལན་ཚོགས་འདུ་ཚོགས་ས་དེ་ལ་ཨ་ནི་དེ་འདྲ་མང་པོ་ཞིག་ཕེབས་ཤག། ཡང་ལྷན་ཚོགས་དེའི་ནང་མཉམ་ཞུགས་གནང་བའི་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་མགོན་པོ་དོན་གྲུབ་ལགས་ཀྱིས་གསུངས་དོན། གོ་སྒྲིག་ཚོགས་ཆུང་གི་ངོས་ནས་མགྲོན་ཤོག་ཕུལ་བ་བཞིན་སོང་ང་བོད་གཞོན་ནུ་གི་སྒྲིག་འཛུགས་ཚབ་ཞིག་བྱས་ནས་ཚོགས་འདུ་བཅར་བ་ཡིན་ད་ཚོགས་འདུ་དེའི་དམིགས་ཡུལ་གཙོ་བོ་དེ་བོད་དོན་འཐབ་རྩོད་པ་དང་ལས་འགུལ་བ་ད་ག་ནང་བཞིན་གྱི་བོད་དོན་རྒྱབ་སྐྱོར་བ་ཁག་ཨ་ནེ་ཅིག་ས་ཚིགས་གཅིག་ནས་ཚོགས་ཡུལ་གཅིག་ལ་འདུ་འཛོམས་གནང་བྱས་ཞིང་ནས་ད་བོད་དོན་གྱི་ལས་འགུལ་ཁོང་སོ་སོ་གི་ས་གནས་དང་ཨ་ནེ་ཡང་སྒོས་རྒྱལ་སྤྱིའི་ནང་ལོགས་ལ་ཤུགས་ཆེ་རུ་བཏང་ཐུབ་འདུག་དེའི་རྐྱེན་ཚང་མ་མཉམ་རུབ་ཀྱི་ཐོག་ནས་འདིའི་ཤུགས་ནུས་པ་ཆེ་དང་ཤུགས་ཆེ་རུ་བཏང་ཐུབ་འདུག་དེ་འདྲའི་ཐོག་ལ་གོ་བསྡུར་བྱེད་ཡས་དང་དེ་འདྲའི་ཆེད་ཀྱི་ད་ཚོགས་འདུ་གནད་འགག་ཅན་ཆགས་བསྡད་ཡོད་རེད་སོང་ཙང། ཚོགས་འདུ་ཉིན་གསུམ་གྱི་རིང་ལ་ད་ཚོགས་པ་སྒྲིག་འཛུགས་རེད་གང་ཟག་རེད་གང་འདྲ་ཞིག་བོད་དོན་རྒྱབ་སྐྱོར་བ་ཁོང་ཚོས་ས་གནས་ནང་ལོགས་ལ་གནད་ཆེ་བའི་ཀྱི་ལས་འགུལ་ག་རེ་སྤེལ་གྱི་ཡོད་པ་དང་ཨ་དེ་འདྲའི་ཀྱི་ལས་འགུལ་ཐོག་ལ།

ཡང་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁང་གི་འགན་འཛིན་ལྕམ་མན་ཌི་ལགས་ཀྱིས་ལྷན་ཚོགས་འདིའི་ནང་བོད་དོན་ལས་འགུལ་བ་མང་པོ་མཉམ་ཞུགས་གནང་སྐོར་དང་ཨེ་ཤེ་ཡ་ཁུལ་གྱི་བོད་དོན་ལས་འགུལ་བ་དང་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་ནི་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁང་གིས་གལ་འགངས་ཆེན་པོར་བརྩི་གི་ཡོད་པ་དང་ཨེ་ཤེ་ཡ་མངའ་ཁུལ་གྱི་བོད་དོན་དོན་གཉེར་བ་དང་རྒྱབ་སྐྱོར་ཚོགས་པ་ཁག་ནི

རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁང་གིས་གོང་ཞུས་ལྟར་གྱི་ལྷན་ཚོགས་མང་པོ་གོ་སྒྲིག་ཞུས་ནས་བོད་དོན་ལས་འགུལ་བ་རྣམས་མཉམ་འཛོམས་ཀྱིས་དགོངས་ཚུལ་བརྗེ་ལེན་གནང་རྒྱུའི་སྡིངས་ཆ་བསྐྲུན་གྱི་ཡོད་ཅེས་དང་ད་རེས་ང་ཚོ་ཉི་ཧོང་གི་རྒྱལ་ས་ཊོག་ཁྱོ་ན་འཚོགས་པའི་ལྷན་ཚོགས་འདི་གྲོལ་བའི་རྗེས་སུ་ང་ཚོར་རེ་བ་ཆེན་པོ་དང་དབང་ཤུགས་ཆེ་བའི་ཚོར་བ་བྱུང་བའི་ཐོག་ནས་རང་སར་ལོག་ནས་འགྲོ་གི་ཡོད། གང་ལགས་ཞེ་ན་ཨེ་ཤི་ཡའི་མངའ་ཁུལ་ན་བོད་དོན་འཐབ་རྩོད་པ་དང

དེ་འདས་ཚེས་སུམ་ཅུ་དང་སུམ་ཅུ་སོ་གཅིག་ཉིན་གཉིས་རིང་ཉི་ཧོང་གི་རྒྱལ་ས་ཊོག་ཁྱོ་ནང་རྒྱལ་སྤྱིའི་ཡུ་གུར་ལྷན་ཚོགས་ཀྱིས་རྒྱལ་ཁབ་ཉི་ཤུ་རྩ་ལྔ་ལྷག་གི་གྲོས་ཚོགས་འཐུས་མིའི་ལྷན་ཚོགས་ཤིག་སྐོང་ཚོགས་གནང་སྐབས་ཀྱང་བོད་ཀྱི་སྐུ་ཚབ་ཆེད་ཕེབས་གནང་བ་མ་ཟད་ལྷན་ཚོགས་དེས་བོད་ཀྱི་གནད་དོན་སྐོར་གླེང་གནང་སྐོར་སོགས་གསུངས་དོན།

བགྲོ་གླེང་མང་པོ་ཞེ་པོ་ཅིག་བྱས་སོང་འདི་དང་མཉམ་དུ། རྒྱ་ནག་གིས་ཡང་ཕྱི་བཙན་བྱོལ་ལ་ཡོད་པའི་ཨུ་གུར་ཡིན་ན་རེད་བོད་པ་ཡིན་ན་རེད་ཁོང་རང་ཚོ་ལ་གནོན་ཤུགས་ག་འདྲས་ཅིག་སྤྲད་ཀྱི་ཡོད་མེད་དང་ཡང་མ་འོངས་པ་གར་མཉམ་རུབ་ཀྱི་ཐོག་ནས་ཕྱག་ལས་གནང་ཐུབ་ཀྱི་ཡོད་མེད་དང་གོ་སྐབས་དང་དེ་འདྲས་ཀྱི་ཐོག་ནས་གར་བཟོ་དགོས་རེད་ད་གྲོས་བསྡུར་དཔེ་ཡག་པོ་བྱུང་བ་དང་དེ་འདྲས་ཀྱི་གནས་སྟངས་ཅིག་ཆགས་སོང། ཡང་བློ་བཟང་དབྱངས་མཚོ་ལགས་ཀྱིས་མ་འོངས་པར་བོད་མི་དང་ཡུ་གུར་ཧོང་ཀོང་དང་ཐའེ་ཝན་སོགས་མཉམ་རུབ་སྒོ་ནས་ལས་འགུལ་སྤེལ་རྒྱུའི་གྲོས་ཆོད་འཇོག་ཐུབ་པ་བྱུང་སྐོར་སོགས་གསུངས་དོན། ཚོགས་འདུ་དེ་ཡི་ནང་ད་ང་རང་འགྲོ་ཞིང་ན་ད་ཨུ་གུར་གྱི་ད་ལྟ་ལྷན་ཚོགས་ཀྱི་འདི་ནང་ལ་ཐེངས་མ་དང་པོ་ཅིག་ཆགས་ཀྱི་ཡོད་དུས་དམིགས་བསལ་གྱི་ད་གནད་འགག་ཅིག་ག་རེ་མཐོང་སོང་ཞུས་པ་ཡིན་ན་ཅིག་ལུང་པ་མང་པོ་ཞིག་ནས་ཨ་ནི་གྲོས་ཚོགས་འཐུས་མི་མང་པོ་ཞེ་པོ་ཅིག་ཕེབས་འདུག་དམིགས་བསལ་ཅིག་བོད་དང་ཨུ་གུར་གྱི་ཐོག་ལ་ཨ་ནི་ཁོ་རང་ཚོ་གི་དོ་སྣང་གནང་མཁན་དང་ཕྱག་ལས་གནང་མཁན། དེ་འདྲས་མང་པོ་ཞེ་པོ་ཅིག་འདུག་འདི་དང་མཉམ་དུ་ད་ཨུ་གུར་ད་ལྟ་བཙན་བྱོལ་བར་ཡང་འཛམ་གླིང་ག་ས་ལ་ཡོད་པའི་གི་ཅིག་བཙན་བྱོལ་བ་མང་པོ་ཞེ་པོ་ཅིག་སླེབས་དུས་ག་ལ་ཁོ་རང་ཚོ་མཉམ་དུ་ཡང་ཕར་ཚུར་གནས་ཚུལ་བརྗེ་ལེན་བྱེད་དང་ཅིག་བསམ་ཚུལ་བཤད་དང་ཡང་མ་འོངས་པ་མཉམ་རུབ་གི་ཐོག་ནས་ཕྱག་ལས་ག་འདྲས་ཅིག་ཐུབ་ཀྱི་ཡོད་མེད་དེ་འདྲས་གི་ཐོག་ནས་གྲོས་གླེང་བྱེད་དང་ཅིག་ངོ་ཤེས་བྱེད་གི་ང་རང་གི་བསམ་པ་ལ་ད་གོ་སྐབས་དཔེ་ཤུགས་ཆེན་པོ་ཅིག་མཐོང་སོང། ད་ལྟ་ལྷན་ཚོགས་འདི་སྤྱིར་བཏང་གར་སོང་བ་རེད་ད་ཨུ་གུར་གི་ད་ལྟ་གལ་ཆེ་གི་ལྷན་ཚོགས་དེ་ཆགས་ཀྱི་ཡོད་རེད་དེ། ཡིན་ན་ག་ལ་ད་དེའི་ནང་ལ། བོད་པའི་གི་གནད་དོན་གི་ཐོག་ནས་ཨ་ནི། བགྲོ་གླེང་བྱེད་མཁན་དང། ཨ་ནི་ད་ཕྱི་རྒྱལ་བ་མང་པོ་ཅིག་གིས་ཅིག་ཨུ་གུར་གི་གནས་སྟངས་དེ་བཤད་ཡོང་དུས་ག་ལ་ཁོ་ན་ཚོ་གི་བོད་ནང་གི་ལ་ཡང། འགྲོ་བ་མིའི་ཐོབ་ཐང་དང་དེ་འདྲས་གི་ད་དམིགས་བསལ་གྱི་བཅའ་སྡོད་སློབ་གྲྭ་དང་དེ་འདྲས་གི་ཐོག་ནས་ཁོ་རང་ཚོ་མང་པོ་ཞེ་པོ་ཅིག་གིས་དོ་སྣང་བྱེད་བྱེད་འདི་ག་ལ་གཏམ་བཤད། གནང་ཡག་གི་དེ་འདྲའི་གི་ཅིག་བྱུང་སོང་དེ་འདྲ་བོ་བྱས་ན་ད་ང་རང་གི་བསམ་པ་ལ་དཔེ་ཡག་པོ་བྱུང་ཡོད་དེ་འདི་དང་མཉམ་དུ་ད་ང་རང་ཚོ་བོད་པའི་གི་སྐུ་ཚབ་ཅིག་ཡིན་དུས་ག་ལ་ཨ་ནི་ཅིག་བོད་པའི་གི་གནད་དོན་དེ་ཁོང་ཚོ་ལ་བཤད་དང་དེ་ནས་དེ་རིང་ཉིན་མ་ཉིན་མཐའ་མ་དེ་ལ་ཨ་ནི་ད་ལྟ་ཚོགས་འདུ་གི་གྲོས་ཆོད་ཅིག་དེ་ཨ་ནི་ཧོང་ཀོང་དང་ཐའི་ཝན་དང་ཨ་ནི་ད་ལྟ་ཨུ་གུར་བཅས་ན་ང་ཚོ་བོད་པ་གི་ཕར་ཚུར་ལ་ཨ་ནི། མཉམ་རུབ་ཀྱི་ཐོག་ནས་ཕྱག་ལས་གནང་ཡག་གི་ཐོག་ནས་ཨ་ནི་ཚོགས་འདུ་གི། ང་རང་ཚོ་སྐུ་ངོ་ཀརྨ་ཆོས་དབྱིངས་ལགས་དང་ཨ་ནི་སྤྱི་འཐུས་ཀྱི་རྡོ་རྗེ་ཚེ་བརྟན་ལགས་ཁོ་རང་གཉིས་ཀྱིས་འདི་ནང་ལ་གཏམ་བཤད་ཀྱི་ནང་ལ་བྱས་བྱས་འདི་ང་རང་གི་བསམ་པ་ལ་ད་དཔེ་ཡག་པོ་ཅིག་བྱུང་སོང་བསམ་གི་འདུག།
ལེ་ཚན་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན། དམིགས་བསལ་བཀའ་འདྲིའི་ལེ་ཚན་ནང་བོད་ཀྱི་རྩོམ་པ་པོ་དང་ལས་འགུལ་བ་བསྟན་འཛིན་བརྩོན་འགྲུས་ལགས་ཉེ་ཆར་གྲོང་ཁྱེར་མུམ་བཱེ་ནང Tata Literature དུས་སྟོན་ནང་མཉམ་ཞུགས་གནང་བའི་བརྒྱུད་རིམ་སྐོར་རིག་འཛིན་ཆོས་སྒྲོན་ལགས་ནས་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང། བོད་ཀྱི་རྩོམ་པ་པོ་དང་བོད་དོན་ལས་འགུལ་བ་བསྟན་འཛིན་བརྩོན་འགྲུས་ལགས་ཐོག་མར་འཚམས་འདྲི་ཞུ་གི་ཡིན། ཁྱེད་རང་ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་རྩ་བདུན་ནས་ཉི་ཤུ་རྩ་དགུ་བར་ཉིན་མ་གསུམ་རིང་ག་ལ་ཡ་རྒྱ་གར་གྱི་ད་ཁྲོམ་རའི་ལྟེ་གནས་ཆེ་ཤོས་གྲོང་ཁྱེར་མུམ་བྷའི་ནང་ལ་རྩོམ་རིག་གི་དུས་ཆེན་ཞིག་ནང་ལ་མཉམ་ཞུགས་གནང་འདུག་ག་ལ་དེའི་སྐོར་ལ་ཡ་དུས་ཆེན་གོ་སྒྲིག་ཞུ་མཁན་དང་ཁྱབ་ཆེ་ཆུང་དེའི་གོ་སྒྲིག་ཞུ་ཕྱོགས་སོགས་ཀྱི་སྐོར་ལ་ཡ་ང་ཚོའི་གསན་མཁན་རྣམ་པ་ཚོར་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན། ད་ལྟའི་རྒྱ་གར་གྱི།
གྲོང་ཁྱེར་ཆེན་པོ Mumbai ལ་ད་ལྟའི Tata Tata Company Tata Sons གྱིས་སྦྱིན་བདག་བྱས་པའི་རྩོམ་རིག་དུས་སྟོན་དེ་འདྲའི་རྒྱ་ཆེ་བ་ཞིག་ཚོགས་སོང་ད་དེ་རྒྱ་གར་ནང་ལ་རྩོམ་རིག་དུས་སྟོན་སྤྱིར་བཏང་མང་པོ་ཚོགས་ཀྱི་ཡོད་རེད་དེའི་ནང་ནས་ད་ཐབས་ཆེ་སྐད་གྲགས་ཆེ་ནི་ལྷག་པར་དུ་མི་འཛོམས་ཆེན་པོ་འདི་ནང་ལ་རྩོམ་པ་པོ་བརྒྱ་དང་སུམ་ཅུ་ལྷག་ཙམ་ཅིག་གིས་ད། ང་ཙམ་མ་ཡིན་པར་འཛམ་བུ་གླིང་རྒྱལ་ཁབ་རྣམ་པ་མང་པོ་ནས་གདན་འདྲེན་ཞུས་བྱས་དེ་འདྲའི་རྩོམ་གྱི་དུས་སྟོན་རྒྱ་ཆེ་བ་ཅིག་གི་འབྲི་རྩོམ་ཚོགས་འདུ་ཨ་འདི་ནང་ལ་ཡ་དང་དེ་ང་རང་བོད་ཀྱི་ནང་ལ་ཡ་གཏམ་བཤད་བྱེད་ཡ་དང་རྩོམ་སྒྲོག་སྦྱང་བྱེད་ཡ་དེ་འདྲའི་གི་གོ་སྐབས་ཅིག་བྱུང་ཨ་ནི་ད་འདྲའི་དེ་ནང་ལ་བོད་པ་སླེབས་པ་ཕལ་ཆེར་ང་རང་གཅིག་པོ་ཅིག་རེད་ཤག་དེ་འདྲའི་བྱས་སྔོན་མ་ཕལ་ཆེར་ལོ་བརྒྱད་དེ་ཙམ་སྔོན་ལ་ཡང་ཐེངས་མ་གཅིག་འགྲོ་ཡ་ཅིག་བྱུང་སོང་ཨ་ནི་ད་འདྲའི་དེ་ནང་ལ་ཡ་ཕ་གིར་འགྲོ་ཡ་གི་གོ་སྐབས་འདི་ཐེངས་མ་གཉིས་པ་རེད། སྐབས་འདིའི་ནང་ལ་ཡང་སྤྱི་བཏང་རྩོམ་པ་པོ་དང་རྒྱ་གར་རྒྱལ་ཡོངས་ནས་རྣམ་པ་མང་པོ་ཅིག་གི་རྩོམ་པ་པོ་མང་པོ་ཞིག་བསྡད་ཀྱི་རེད་མང་ཆེ་ཆེ་དབྱིན་ཇིའི་ནང་ལ་ཡང་རྩོམ་སྒྲིག་བྱེད་མཁན་རེད་ད་འདི་ཚོགས་ས་འདི་འབོམ་སྦེ་ནང་གི་ད་གྲོང་ཁྱེར་ནང་ལ་ཡང་ཚང་མ་བསྡོམས་བྱས་ས་ཆ་གཉིས་ནང་ལ་ཚོགས་འདུག་གཅིག་ད་ལྟ National Center for Performing Arts ལབ་པའི་ཚོགས་ཁང་ད་གནང་མ་འདྲ་ཞིག་གི་ཚོགས་ས་དེ་འདྲའི་ཅིག་དང་དེ་ཡང་འབོམ་སྦེ་ནང་གི་གྲོང་ཁྱེར་གྲོང་ཁྱེར་ནང་གི་ཆ་ཤས Bandra ལབ་པའི་ཅིག་ཡོད་རེད་ཕ་གི་ལ་ཡང

Kirli Saunders ལབ་མཁན་ཅིག་ད་འདྲ་རྩོམ་པ་པོ་བུད་མེད་རྩོམ་པ་པོ་དེ་འདྲ་ཅིག་ཁོ་རང་ཚོས་གདན་འདྲེན་ཞུས་ཤག་ཨ་མོ་རང་གཏམ་བཤད་བྱེད་ཡ་འདི་ན་མའོ་རི་མི་རིགས་ཡིན་པ་གང་ཞིག་ལ Australia ནང་ལ་རྩོམ་རིག་དེ་དབྱིན་ཇི་ནང་འབྲི་རྒྱུ་སོང་ཙང་ཨ་ང་གཉིས་བར་ལ་ཡ་ཁ་བརྡ་བྱེད་ཡ་དང་གཏམ་བཤད་བྱེད་ཡ་འོ་དེ་རེད་ཅིག་རེད་ཤག་དེ་ལ་ཡ་ཚོགས་འདུ་དེ་སྟངས་འཛིན་བྱེད་མཁན་ཡང་འབོམ་སྦེ་རང་ལ་མཚན་ཆེ་བའི་རྩོམ་པ་པོ་ཨེས།

ལམ་སྟོན་ཞུས། དེ་འདྲའི་བྱས་ནས་སོ་སོའི་ངོས་ནས་ད་རྩོམ་བྲིས་དེ་ག་ལོ་འགོ་ཚུགས་ཏེ་ཡིན་ནས་ནང་དོན་ཏིག་ཏག་འགྲེལ་པ་བྱེད་པ་ཐོག་ལྷག་པར་དུ་ང་ཚོ་སྐྱབས་བཅོལ་བ་ཅིག་ནི་སོ་སོའི་རྒྱལ་ཁབ་རང་བཙན་ཤོར་ནས་སྐྱབས་བཅོལ་བ་བྱས་རྒྱ་གར་ནང་བསྡད་རྒྱ་གར་སློབ་སྦྱོང་བྱས་ནི་ཡིན་ནའི་ད་དུས་རྟག་ཏུ་བསམ་བློ་བཏང་ཡ་དེ་ཡང་བོད་པའི་འཐབ་རྩོད་བོད་ནང་གི་གནས་སྟངས་དེ་འདྲའི་སྐོར་ལ་བཤད་ཀྱི་ཡོད་པ་སོང་ཙང་ནི་ང་རང་ཚོའི་གི་རྩོམ་གྱི་ངོ་བོ་ཁོ་རང་ད་བོད་པའི་གནད་དོན་རང་དེ་འདྲའི་ཅིག་ཆགས་འགྲོ་གི་འདུག་ད་དེ་ནང་བཞིན་ཡང་ད་ལྟ་ཨོ་སྟྲོ་ལི་ནས་ཕེབས་པའི་བུད་མེད་རྩོམ་པ་པོ་ཀར་ལི་སོན་ཏྲེ་སི་ཡིན་པ་ཡིན་ན་མོ་རང་མའོ་རི་མི་རིགས་དང་ཡང་མི་རིགས་ཨོ་སྟྲོ་ལི་ནང་གི་མི་རིགས་དཀར་པོ་དེ་འདྲའི་བྱེད་མཁན་འདྲེས་མ་ཅིག་རེད་ཤག་ཨ་ནི་མོ་རང་གི་བསམ་བློ་དེ་ནང་ལ་གཅིག་ནས་མོ་རང་མའོ་རི་གི་སྐད་ཤེས་ཀྱི་འདུག་ཡང་ཕྱོགས་གཉིས་ནས་ཡང་ཨིན་ཇི་གི་སྐད་ཤེས་ཀྱི་འདུག་ནས་མོ་རང་གི་རྩོམ་འབྲི་ཡ་དེ་ཀར་ལི་སོན་ཏྲེ་སི་གི་རྩོམ་འབྲི་ཡ་དེ་ཡང་ཨིན་ཇི་ནང་རང་ལ་ཡང་འབྲི་མཁན་དེ་འདྲས་ཅིག་རེད་ཤག་གནད་དོན་ཁག་ལ་ཨ་ནི་མའོ་རིའི་མི་རིགས་དང་ཁོང་ཚོའི་གི་སྔོན་མའི་ལོ་རྒྱུས་དང་དེ་འདྲས་འབྲི་གི་འདུག་བྱས་ཙང་ང་གཉིས་བར་ལ་ཡ་ཅིག་མཐུན་པའི་ཆ་ཡ་གང་ལ་གང་འཚམ་ཡོད་རྒྱུ་བྱེད་མཁན་དེ་འདྲས་ཅིག་རེད་བཞག་ནི་ང་ལ་མའོ་རིའི་རྩོམ་པ་པོ་ཀར་ལི་སོན་ཏྲིས་དང་ང་ཆ་བཞག་པ་ཡིན་ན་ཨིན་ཇ་དང་ད་ལྟ་མི་རབས་གསར་པ་ཅིག་ཡིན་ནའི་ད་ཉམས་མྱོང་ཁ་ལ་བོར་སོ་སོ།

དེ་ནས་མང་པོ་ཅིག་ཧང་སང་སང་ལོ་ཅིག་བྱེད་ཀྱི་འདུག་ཁོ་ཚོ་མང་ཅིག་གི་བསམ་བློ་དོག་ཅིག་ལ་ད་བོད་མཐོང་མ་མྱོང་པ་ཡིན་ན་ཨ་བོད་ལ་ཡང་ཚོར་སྣང་ཡོད་མ་རེད་ལབ་ཡ། དེ་འདྲས་ཀྱི་ཁ་ལ་ཆོས་པ་འདྲོག་ཅིག་བྱེད་ཀྱི་འདུག་ང་རེ་ད་འདྲ་ཞུ་བས་ཅིག་ལ་བོད་པའི་ལོ་གཞོན་པ་རྒྱ་གར་ལ་སྐྱེས་འཚར་ལོངས་བྱས་ཡིན་ནས་རྒྱ་གར་བ་མ་ཆགས། ཕྱི་རྒྱལ་ལ་ཕྱིན་ཕྱིན་པ་ཡིན་ནས་ཕྱི་རྒྱལ་མི་མ་ཆགས། ཕ་རྒན་ལ་ཡང་ཐོབ་ཐང་ཡོད་པ་ཡིན་ནས་ཡང་མི་རིགས་ངོ་བོ་དང་ཆོས་ཀྱི་རིག་གཞུང་བལྟས་པས་ན་ཡང་བོད་པ་རང་གི་ངོས་བཟུང།

རྒྱ་གར་བྱང་ཕྱོགས་ཧི་མ་ཅལ་མངའ་སྡེའི་ནང་གི་བིར་བོད་མིའི་གཞིས་ཆགས་ཀྱི་ལམ་བུ་ཞིག་ལ་དྭང་ཞབས་དམ་པ་སྐལ་བཟང་རྡོ་རྗེ་ལགས་ཀྱི་དྲན་རྟེན་ཆེད་གཞུང་འབྲེལ་སྒོ་ནས་སྐལ་བཟང་རྡོ་རྗེའི་ལམ་བུ་ཞེས་མིང་བཏགས་གནང་འདུག་དེ་ཡང་བཞུགས་སྒར་དྷརམ་ས་ལའི་ཉེ་འཁྲིས་སུ་ཆགས་པའི་བིར་བོད་མིའི་གཞིས་ཆགས་ནས་ཡིན་པ་དྭང་ཞབས། སྐལ་བཟང་རྡོ་རྗེ་ལགས་ནི་ཕྱི་ལོ་ཉིས་སྟོང་གསུམ་ལོའི་སྤྱི་ཟླ་བཅུ་པའི་ནང་རྒྱ་གར་བྱང་ཕྱོགས་མངའ་སྡེ Jammu དང Kashmir ནང་གི་འཕགས་བོད་གཉིས་ཀྱི་ས་མཚམས་ཁུལ་ལ OP Rakshak ཞེས་པའི་རྒྱལ་སྲུང་གི་ལས་དོན་སྤེལ་སྐབས་འདས་གྲོངས་སུ་ཕེབས་འདུག་སྐབས་དེར་ཁོང་དགུང་གྲངས་ཉི་ཤུ་རྩ་གསུམ་ལ་ཕེབས་འདུག་ཚེ་འདས་ཁོང་གི་དྲན་རྟེན་ཆེད་བིར་བོད་མིའི་གཞིས་ཆགས་ནང་བསྐྱོད་སའི་ལམ་བུ་དེར་བོད་པའི་འཆར་འགོད་ལྡན་པའི་རྒྱལ་སྒོ་ཞིག་བཟོས་གནང་བ་འདིའི་ཐོག་རྒྱལ་ཁབ་ཆེད་ལུས་སྲོག་བློས་གཏོང་གནང་མཁན་དམག་མི་དཔའ་བོ་སྐལ་བཟང་རྡོ་རྗེ་ལགས་ཀྱི་རྒྱལ་སྒོའམ། དབྱིན་སྐད་ཐོག Shahid Sepoy སྐལ་བཟང་རྡོ་རྗེ Road ཞེས་གཞུང་འབྲེལ་སྒོ་ནས་མིང་བཏགས་གནང་བ་མ་ཟད་ལམ་བུ་དེ་ཡང་འདི་ལོའི་སྤྱི་ཟླ་དགུ་པའི་ཚེས་གཉིས་ཉིན་ཏེ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་མི་དམངས་ལ་ཐུགས་བརྩེ་བ་ཆེན་པོའི་ངང་དང་ཕུགས་རྒྱང་རིང་པོའི་དགོངས་པ་ཆེ་བཞེས་མཛད་ནས་རང་དབང་མང་གཙོའི་ལམ་ལུགས་གསོལ་སྩལ་མཛད་པའི་དུས་ཆེན་ནམ་མང་གཙོའི་དུས་ཆེན་ཉིན་དང་བསྟུན་ནས་ཧི་མ་ཅལ་མངའ་སྡེའི་གཞུང་གི་སྒོ་ཕྱུགས་སེམས་ཅན་གསོ་སྐྱོང་དང་གྲོང་གསེབ་ཡར་རྒྱས་བློན་ཆེན་དེ་བཞིན་མངའ་སྡེའི་གྲོས་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་ཀི་ཤོ་རི་ལཱལ་མཆོག་གདན་ཞུ་གནང་བ་བཞིན་ཆེད་ཕེབས་གནང་སྟེ་རྒྱལ་སྒོ་དེ་དབུ་འབྱེད་གནང་འདུག། རྒྱལ་སྒོ་དེ་དབུ་འབྱེད་ཀྱི་མཛད་སྒོ་གྲུབ་མཚམས་སུ་བློན་ཆེན་མཆོག་གིས Himachal First ཞེས་པའི་མངའ་སྡེའི་བརྙན་འཕྲིན་ལས་ཁང་ལ་གསུངས་དོན།
ཁོང་གི་གསུང་དོན་གཙོ་བོར་རྒྱ་གར་རྒྱལ་ཁབ་སྲུང་སྐྱོབ་གནང་གིན་གནང་གིན་སྐལ་བཟང་རྡོ་རྗེ་ལགས་ཀྱིས་སྐུ་སྲོག་བློས་གཏོང་གནང་ཡོད་ཁོང་དུས་རྟག་ཏུ་ང་ཚོས

རྗེས་དྲན་དུས་རྟག་ཏུ་ཞུ་རྒྱུ་དང་ཡང་བོད་པའི་སྤུན་གྲོགས་རྣམས་ཀྱིས་ལས་དོན་ག་འདྲ་ཞིག་སྤེལ་ཡང་དེ་དག་ལ་ཧི་མ་ཅལ་མངའ་སྡེའི་གཞུང་གིས་རྒྱབ་སྐྱོར་དང་མཐུན་འགྱུར་རོགས་རམ་མུ་མཐུད་ནས་གནང་རྒྱུའི་ཞལ་བཞེས་ཀྱང་གནང་འདུག་ཡང་དྭང་ཞབས་དམ་པ་སྐལ་བཟང་རྡོ་རྗེ་ལགས་ཀྱི་དྲན་རྟེན་ཆེད་ཀྱི་རྒྱལ་སྒོ་དབུ་འབྱེད་ཀྱི་མཛད་སྒོའི་ཐོག་བིར་བོད་མིའི་གཞིས་འགོ་དང་ས་འཐུས་ལྷན་ཚོགས་ཀྱི་ཚོགས་མི་གཙོས་པས་བོད་མི་དང་ས་གནས་རྒྱ་གར་གྱི་དཔོན་རིགས་མང་པོ་ཆེད་ཕེབས་གནང་འདུག་རྒྱལ་སྒོའི་དབུ་འབྱེད་མཛད་སྒོ་འདི་བཞིན

སྐལ་བཟང་རྡོ་རྗེ་ལགས་ཀྱི་དྲན་རྟེན་ཆེད་ཀྱི་རྒྱལ་སྒོ་གསར་བཞེངས་ལེགས་གྲུབ་ཟིན་ནས། དབུ་འབྱེད་མཛད་སྒོ་འཚོགས་གནང་སྐོར་སོགས་གནས་ཚུལ་རྒྱང་སྲིང་ཞུས་འདུག། ཡང་མངའ་སྡེའི་གྲོས་ཚོགས་འཐུས་མི་ཀི་ཤོ་རི་ལཱལ་མཆོག་བིར་བོད་མིའི་གཞིས་ཆགས་ནང་ཕེབས་སྐབས་བོད་མི་རྣམས་ཀྱིས་རུ་སྟར་བསྒྲིགས་ནས་ཁོང་ལ་མཇལ་དར་ཧ་ཅང་མང་པོ་ཕུལ་ནས་སྣེ་ལེན་གཟབ་རྒྱས་ཞུས་འདུག། ཡང་རྒྱ་གར་ནང་ཡོད་པའི་བོད་པའི་དམག་སྒར་ཉི་ཤུ་རྩ་གཉིས་འམ Twenty Two ཞེས་པའི་ཁོངས་གཏོགས་ཀྱི་དམག་མི་སྐལ་བཟང་རྡོ་རྗེ་ལགས་དམ་པ་འདིའི་ཆེད་དྲན་རྟེན་ཞིག་བཞེངས་དགོས་པའི་དགོངས་ཚུལ་ཐོག་མ་བཏོན་གནང་མཁན་ནི་དྭང་ཞབས་ཟུར་པ་དང་རྒྱུན་རིང་ནས་སྐུ་སྲུང་གི་ཞབས་ཞུ་སྒྲུབ་བཞིན་པའི་ཆོས་འཕེལ་ལགས་ཡིན་སྟབས་འདིའི་བརྒྱུད་རིམ་སྐོར་ཁོང་གིས་གསུངས་དོན།
ང་ཚོའི་དམ་པ་དྭང་ཟུར་སྐལ་བཟང་རྡོ་རྗེ་ལགས་ཉིས་སྟོང་གསུམ་ལ་ཡང་ད་ལྟ་ཀར་གྷིལ་ཁྱབ་ཁོངས་དང Batalik Sector ལ་ཡང་ཡ་གའི་སྐོར Duty ཡོད་པའི་སྐབས་སུ་ལ་འདས་གྲོངས་བྱས་འགྱུར་གྱི་རེད།

གཞིས་ཆགས་ཁྱབ་ཁོངས་ལ་ཡིན་དུས་རྒྱ་གར་གཞུང་གི་འདི་ཁྱབ་ཁོངས་ཡིན་ན་བལྟས་ས་ཁོ་ཡང་ཅིག་ཆབ་སྲིད་མི་སྣ་དང་དེ་འདྲས་མང་པོ་འབྲེལ་བ་བྱེད་དགོས་ཡ་ནས་འདུག་ཆགས་འདུག་བ་ད་མཐའ་མའི་མཐའ་མཇུག་ལ་ཁ་སང་དེ་འདྲས། ཕལ་ཆེར་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་ལོ་མཇུག་དུ་བ་ལ NOC ལ་བོར་བ No Objection Certificate ས་གནས་རྫོང་དཔོན་ངོས་ནས་རག་ནས་ཀང་ར་ནས་བྱས་ནས་ད་དེ་བཟོ་ཡ་གཏན་རག་མཁན་རེད་གཏན་འཁེལ་དུས་ད་ཅིག་ཕག་ཟུ་ཞུ་རྒྱུ་དུ་ཡོད་ཚུལ་ཞུ་དུས་ཡང་ལས་ཁུངས་ངོས་ནས་འགྲོ་སོང་བཏང་དགོས་ཡ་དང་དེ་འདྲས་དཀའ་ངལ་ཏོག་ཙམ་ཡོད་རེད་བ།

རྡོ་དེ་ནང་ལ་ང་ཚོའི་ཁ་སང་ད་ལྟ་ཕ་གི་དེ་ནང་ལ་ཁོ་རང་ཡང་འདི detail དེ་ནང་ལ་ཨ་མའི་ཕ་གི་མཚན་བཀོད་ཡ་གི་འདི་བསམ་འཆར་བཏོན་པ་ཡིན་འདི་ད་ག་རང་བཀོད་ཡོད་རེད་ད་དེ་རིང་ཕ་མེས་ཀྱི་འདི་གར་བཙལ་འདི་དུང་ད་དེ་རིང་དམངས་གཙོ་དུས་ཆེན་སྟབས་བསྟུན་ཡོད་ཆེ་འདི་འདི་བྱེད་ན་གང་དབུ་འབྱེད་བཟོ་རེ་བྱེད་ལམ་ཁ་དེ་སྤྱི་བཏང་གི་འདི་ནས་ཡང་རིང་པོ་ཞེ་དྲག་ཡོད་མ་རེད་ཕལ་ཆེར་ད་མི་ཊར་གཅིག་སྟོང་ཡས་མས་ཅིག་ཡོད་ཀྱི་རེད་ད་འདི་སྐྱབས་ལ་ཡང་འགྲོ་ས་དེ་ལམ་ཁ་ད་ཉི་མ་དེ་རིང་ནས་བཟུང་བ་ནས་ད་འདས་པོ་ང་ཚོ་དྭང་ཟུར་ད་སྐལ་བཟང་རྡོ་རྗེ་གི་མཚན་ལ་ཡང་བཀོད་ཞུས་པ་རེད། ཡང་སྐུ་སྲུང་ཆོས་འཕེལ་ལགས་ཀྱིས་བོད་པའི་དྭང་ཞབས་སྐལ་བཟང་རྡོ་རྗེ་ལགས་དམ་པ་འདིའི་དྲན་རྟེན་ཆེད་ཀྱི་རྒྱལ་སྒོའི་ཐོག་དབྱིན་ཡིག་ཐོག་ནས་འབྲི་དགོས་པའི་གནད་འགག་སྐོར་གསུངས་དོན། གི་རྒྱབ་ལྗོངས་དང་དེ་འདྲ་ལ་ཡང་མ་འོངས་པར་ངའི་བསམ་པ་ལ་གཅིག་བསམ་འཆར་དེ་འདྲ་ཡོད་སྲིད་པས་དེ་རིང་དུ་བོད་ཡིག་རྒྱབ་མ་ཐུབ་སོང་ཡང་སྤྲོ་བ་དེ་འདྲ་ཡོད་པ་འདྲ་ཡིན་ན་ད་ལྟའི་མང་ཆེ་ཤས་ཀྱི་སྐོར

གོང་ལྟར་ས་གནས་མང་པོར་དྭང་ཟུར་སྐྱིད་སྡུག་ཡོད་པ་རྣམས་ཀྱིས་གནང་དགོས་པའི་འབོད་སྐུལ་གནང་དོན།
སྔོན་མ་རྒན་པ་ཚོས་དཀའ་ལས་བརྒྱབ་བྱས། དམག་སྒར་དེ་ས་ཐག་ཆ་ད་ལྟ་བར་དུ་གནས་བསྡད་ཡོད་རེད། འདི་སོང་ཙང་ང་ཚོས་མི་ཉུང་ཉུང་ཞིག་མ་གཏོགས་ཡོད་མ་རེད་དེ་དམག་སྒར་དེ་མུ་མཐུད་ནས་ད་ལྟ་རྒྱ་གར་གཞུང་གིས་མཐོང་ཞེ་དྲག་ཡོད་རེད། འདི་སོང་ཙང་ང་ཚོ་འདས་པོ་དེ་ཚོའི་གི་མིང་དེ་ངས་མ་ངུ་བསམ་པ་ལ་སུ་ཡིན་ན་ཅིག་ས་གནས་ས་ཐོག་གི་ང་ཚོ་དྭང་ཟུར་སྐྱིད་སྡུག་དེ་འདྲ་ཡོད་རེད་དེ་འདྲས་ཀྱི་ངོས་ནས་འབད་བརྩོན་བྱེད་བྱས་འདི་བྱེད་ཐུབ་པ་ཡིན་ན་དེ་འདྲས་ཅིག་བསྒྱུར་ཐུབ་པ་ཡིན་ན། ཁོ་མིང་དེ་སྟེང་དུ་སྦས་འདུག་རྟག་ཏུ་དེ་ལྷག་བསྡད་ཀྱི་རེད་ལ་དེ་ནས་དེའི་ནང་ལ་ཡང་ཁོ་རང་བརྒྱ་ཤོག་རེད་ཁོ་རང་གི་རུ་ཤོག་རེད་དེ་རིང་དམག་སྒར་སྤྱི་ཡོངས་ཀྱི་མིང་དེ་བཀོད་བཞག་དུས་ཚང་མས་ཧ་གོ་ན་ཡག་པོ་འདུག་དྲན།
ཡང་རྒྱ་གར་གྱི་མདུན་སྐྱོད་དམག་དཔུང་ངམ The Special Frontier Force ཞེས་པ་དང་ཡང Two Two ཞེས་པའི་རྒྱ་གར་ནང་གི་བོད་མིའི་དམག་དཔུང་དེ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་ལོར་གསར་འཛུགས་གནང་བ་ཞིག་ཡིན་པ་དང། བོད་མིའི་དམག་དཔུང་དེ་རྒྱ་གར་གྱི་གནད་འགག་ཆེ་བའི་དམག་འཁྲུག་མང་པོའི་ནང་མཉམ་ཞུགས་གནང་ཡོད་ཅིང། དེའི་དཔེ་མཚོན་ཁ་ཤས་ཞུས་པ་ཡིན་ན། ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གཅིག་ལོར་བཱང་ལ་དེ་ཤིའི་དམག་འཁྲུག་སྐབས་རྒྱ་གར་གྱི Eagle Operation ཞེས་པའི་དམག་གི་ལས་དོན་ནང་བོད་པའི་དམག་མི་མཉམ་ཞུགས་གནང་སྟེ། Chittagong ཡི་རི་རྒྱུད་བཟུང་གནང་སྟེ་རྒྱ་གར་ལ་རྒྱལ་ཁ་ཐོབ་པ་དང། ཡང་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི་ལོར་རྒྱ་གར་དང་པ་ཀི་སི་ཐན་གཉིས་བར་གྱི་དམག་འཁྲུག་སྐབས་རྒྱ་གར་གྱིས Operation Meghdoot ཞེས་པའི་དམག་གི་ལས་དོན་བརྩམས་པའི་ནང་བོད་པའི་དམག་མི་མཉམ་ཞུགས་གནང་སྟེ། བོད་པའི་དམག་མི་རྣམས་ཀྱིས Siachen Glacier ཞེས་པའི་འཁྱགས་རོམ་གྱིས་ཁེངས་པའི་རི་དེ་དབང་དུ་བསྡུས་ནས་རྒྱ་གར་ལ་རྒྱལ་ཁ་ཐོབ་པ་དང་དེ་བཞིན་དུ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ལོར་རྒྱ་གར་དང་པ་ཀི་སི་ཐན་གཉིས་བར་ཀར་གྷིལ་གྱི་དམག་འཁྲུག་སྐབས་རྒྱ་གར་གྱིས Operation Vijay ཞེས་པའི་དམག་དོན་ལས་འགུལ་སྤེལ་སྐབས་ཀྱང་བོད་པའི་དམག་མི་རྣམས་མཉམ་ཞུགས་གནང་སྟེ་རྒྱལ་ཁ་ཐོབ་འདུག་ཡང་བོད་པའི་དམག་མི་རྣམས་ཀྱིས་དཔའ་ངར་དང་སྙིང་སྟོབས་ཕྱིར་གསལ་གནང་བའི་དམག་འཐབ་རྗེས་ཤོས་དེ་ནི་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་ལ་དྭགས་ཁུལ་གྱི་འཕགས་བོད་གཉིས་ཀྱི་ས་མཚམས་ཁུལ་ལ་རྒྱ་དཀར་ནག་གཉིས་ཀྱི་ས་སྲུང་དམག་མི་བར་གདོང་ཐུག་བྱུང་སྐབས་བོད་པའི་དམག་མིས་དཔའ་ངར་ཆེན་པོ་བཏོན་གནང་སྟེ། དམག་དོན་འཐབ་ཇུས་སོགས་ཀྱི་ཐད་གནད་འགག་ཆེ་བའི་རི་རྩེ་ཞིག་བཟུང་ཐུབ་སྟབས་རྒྱ་གར་རྒྱལ་ནང་དང་རྒྱལ་སྤྱིའི་ནང་གསར་འགྱུར་ཤུགས་ཆེ་ཁྱབ་ཡོད་པ་དང། ཡང་སྐབས་དེར་བརྒྱ་དཔོན་ཉི་མ་བསྟན་འཛིན་ལགས་འདས་གྲོངས་སུ་ཕེབས་པའི་ཡིད་སྐྱོའི་གནས་ཚུལ་ཡང་བྱུང་ཡོད་པ་རེད། ལེ་ཚན་འདི་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མཁན་ང་སེང་རི་བསོད་ནམས་ལྷ་མོ་ཡིན། བཀའ་འདྲི་ལེ་ཚན་ནང་ཨ་རི་ཇོར་ཇི་ཡ་མངའ་སྡེའི་ཨེད་ལན་ཐྲ་གྲོང་ཁྱེར་གྱི་བོད་རིགས་སྤྱི་མཐུན་ཚོགས་པས་ཐེངས་དང་པོར་བོད་ཀྱི་དུས་སྟོན་ཉིས་སྟོང་ཉི་ཤུ་རྩ་གསུམ་ཞེས་པ་གོ་སྒྲིག་གནང་ནས་བོད་ཀྱི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང་བོད་ཟས་དང་སྒྱུ་རྩལ་བོད་ནང་གི་གནས་སྟངས་སོགས་མང་ཚོགས་ལ་ངོ་སྤྲོད་གནང་ཐུབ་པ་བྱུང་འདུག་དུས་སྟོན་གོ་སྒྲིག་གནང་མཁན་ས་གནས་བོད་རིགས་ཚོགས་པའི་ཚོགས་གཙོ་བསྟན་འཛིན་བསོད་ནམས་ལགས་སུ་ཚེ་དབང་དངོས་གྲུབ་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ཉེ་སྔོན་ཕྱི་ཟླ་བཅུ་པའི་ཚེས་བདུན་ཉིན། ཨ་མི་རི་ཀའི་འཇོར་ཇི་ཡཱའི་མངའ་སྡེའི། Atlanta། གྲོང་ཁྱེར་ནང་གི་བོད་རིགས་སྤྱི་མཐུན་ཚོགས་པས། འདི་ལོ་ཐེངས་དང་པོར། Tibet Festival Twenty Twenty Threeའམ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་བོད་ཀྱི་དུས་སྟོན་ཞེས་དུས་སྟོན་གྲ་རྒྱས་ཤིག་ཚོགས་གནང་ནས་བོད་ཀྱི་ཆོས་དང་རིག་གཞུང་སྒྱུ་རྩལ་དང་བོད་ཟས་ལྷག་པར་དུ་བོད་སྐོར་སོགས་མང་ཚོགས་ལ་ངོ་སྤྲོད་དང་གོ་རྟོགས་སྤེལ་ཐུབ་པ་བྱུང་འདུག་པ་འདིའི་ཐད་ཨེད་ལན་ཏྲ་གྲོང་ཁྱེར་གྱི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་བསྟན་འཛིན་བསོད་ནམས་ལགས་སུ་བཀའ་འདྲི་ཁག་ཅིག་ཞུ་གི་ཡིན། ཨ་མི་རི་ཀའི་ཇོ་ཇཱི་ཡ་མངའ་སྡེ་གྱི་ཨེད་ལན་ཏྲ་གྲོང་ཁྱེར་ནང་གི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་བསྟན་འཛིན་བསོད་ནམས་ལགས་བཀྲ་ཤིས་བདེ་ལེགས།

དེ་འདྲའི་ཚོགས་པའི་ནང་ཁོང་ཚོའི་ལས་ཁུངས་དང་དེའི་ཡང་དུ་འབྲེལ་བ་ཡོང་དགོས་ར་བ་ལ། དེ་འདྲའི་དམིགས་ཡུལ་གཅིག་རེད། ད་འདི་ནི་དམིགས་ཡུལ་གཉིས་པ། ང་རང་བོད་པའི་གི་རིག་གཞུང་དང་གོམས་གཤིས། རིག་གནས་དེ་གའི་ད་ཕྱུག་པོ་ཡོད་དུས་ཙམ་པ་དེ་གའི་དེའི་ཨེ་རླ་འདྲ་ཡན་ཡོད་ནས་ད་ཅིག་མི་རིགས་འདྲ་མི་འདྲ་ཡོད་དུས་ཙམ་པ་དེ་གའི་ཆ་ཚང་ལ་ཡང་ངོ་སྤྲོད་བྱེད་ཡས་གི་དམིགས་ཡུལ་གཅིག་རེད། དེ་ནས་དུས་སྟོན་ནང་ལ་ཡང་ད་ང་རང་ཚོ་མཉམ་ཞུགས་བྱས་རྗེས་ད་ང་རང་ཚོ་ལྷག་པར་དུའང་ད་གཞོན་སྐྱེས་ཞེ་དྲག་ཡོད་མ་རེད་ད་ཡོད་པ་དེ་གའི་དེ་མཉམ་ཞུགས་བྱས་རྗེས་ད་ང་རང་ཚོ་རིག་གཞུང་ལ་ཡང་ད་ཅིག་གོ་རྟོགས།

ངོ་སྤྲོད་བྱེད་ཀྱི་དུས་ཡུན་ཅིག་བཞག་ཡོད་རེད་བ་ལ་ད་ང་རང་ཚོ་བོད་ཟས་དང་འབྲེལ་ཡོད་ཀྱི་ད་བོད་པའི་གི་ཞལ་ལག་ད་མོག་མོག་དེ་ཕྱི་རྒྱལ་ཚོ་ཡ་མང་པོ་ཅིག་དགའ་བོ་བྱེད་ཀྱི་འདུག་བ་ལ་བྱེད་དུས་ཙམ་པ་ད་མོག་མོག་གི་ཟབ་སྦྱོང་སྤྲད་ཡག་བྱས་རེད་ད་དུས་ཚོད་དུས་ཚོད་བཟོས་བྱས་དུས་ཚོད་རེ་རེ་ལ་ཡང་མི་བཅུ་བཅུ་བཅུ་བྱས་ཁོང་ཚོ་ལ་ཡང་དངུལ་ཉུང་ཉུང་ཅིག་ལེན་བྱས་གང་ལྟར་དེ་ཐུན་གཉིས་ཟེར་དེ་མཐའ་མ་དེ་ལ་ཡང་ཐུན་གསུམ་བཟོ་དགོས་འཁེལ་སོང། བྱེད་དུས་ཙམ་པ་ད་དེའི་མི་མང་པོ་ཅིག་གིས་དགའ་བོ་ཞིག་བྱེད་ཀྱི་འདུག་ཨ་ནི་དེ་སྐབས་ལ་ཡག་ཁོ་རང་ཚོ་མོག་མོག་བཟོ་སྟངས་སླབ་ཡ་མཉམ་དུ་བོད་པའི་ལོ་རྒྱུས་དེ་འདྲ་བསྡད་ཟེར་ཤེས་ཀི་ཤེས་ཀི་བྱེད་བཞིན་འདུག་བསམ་པ་དེ་ཡག་པོ་བྱུང་སོང་རོལ། དེ་ནས་ད་ང་ཚོའི་གི་ད་ཐེངས་གི་དུས་སྟོན་འདི་ལ་ཡ་གཙོ་བོ་ད་ཕྱི་ལོགས་ནས་ད་ང་ཚོའི་གི་སྒྱུ་རྩལ་བ་ཅིག་ཡོད་རེད་རྟ་མགྲིན་ལ་ཞུ་མཁན་ཅིག་ཡོད་རེད་ཁོ་རང་ཁབ་གཙག་རི་མོ་བྲིས་མཁན་དེ་བཞིན་བོད་པ་ནང་ཐོག་མ་ཆགས་བསྡད་ཀྱི་ཡོད་ས་རེད་ཨང་ཁོ་རང་འཁྲབ་སྟོན་གནང་གི་འདུག་ཨ་ལ་ཨ་ནི་ཁོ་རང་གི་ཡང་འབྲོག་པའི་གི་གཞས་བཏང་ཡ་དང་ཨ་ནི་འཁྲབ་སྟོན་ཆུ་ཚོད་ཕྱེད་ཀ་ཟིན་ཁབ་ཅིག་གནང།

དཀའ་ངལ་མང་པོ་འཕྲད་དེ་ཡོད་རོགས་འཛམ་བུ་གླིང་ནང་ཁྲི་བདུན་དུ་སོན་པ་འདི་གའི་དེ་དཔེ་དགའ་བོ་བྱེད་ཀྱི་འདུག་དེ་ནས་བློ་གསལ་གླིང་དགེ་འདུན་པ་ཁོ་རང་ཚོ་ངོས་ནས་ད་སེང་གེ་འཁྲབ་པའི་གི་འཁྲབ་སྟོན་བྱས་ཡོད་རེད་འདི་ལ་ཡང་དཔེ་དགའ་བོ་བྱས་སོང་ལ་མཐའ་མ་དེ་ལ་ཡང་ང་ཚོས་གི་དེ་ཤར་ལྷོ་མི་མང་ཚོ་མཉམ་ཞུགས་བྱས་རྗེས་ད་དེང་སང་བོད་པའི་ནང་ལོགས་ལ་ཡང་སྒོར་གཞས་འདི་ཤུགས་དར་བསྡད་ཡོད་རེད་བ་སྒོར་གཞས་ཁ་ཤས་ཤིག་ང་རང་ཚོའི་ཚོགས་པའི་ངོས་ནས་སྦྱངས་ཡོད་རེད་འདི་གའི་དེ་མཉམ་དུ་འཁྲབ་བྱས་ཁུ་བསུ། ལོ་ལོ་བྱས་ཙང་ད་ད་བོད་ཀྱི་དུས་སྟོན་དེ་གོ་སྒྲིག་འདྲ་བོ་ཞུས་པའི་སྐབས་ལ་འདི་གའི་རང་ད་པར་ཁ་ཤས་མཐོང་སོང་དཔེ་མི་སྲིད་ཅིག་གི། གོ་སྒྲིག་ཡག་པོ་ཞུས་གནང་ཤག་འདི་སོང་ཙང་ད་འགྲོ་སོང་ཡང་ག་ལ་ག་ཙམ་ཕྱིན་ཡོད་གི་རེད་བྱས་ཙང་འགྲོ་སོང་ཚོ་ག་འདྲ་སེ་གནང་པས་ལ། འོ་རེད་ལ་ད་འདི་ངས་ཚང་གི་ཞུ་ཡ་ཀྱི་ད་ང་ཚོ་ཐོག་མའི་གི་ང་རང་ཟེར་ལ་ཡ་ཚོགས་པ་ཚོགས་ཆུང་ཞིག་བྱས་ང་ཚོ་དེ་སྔ་ང་ཚོ་ཚོགས་པ་ཉིས་སྟོང་བདུན་ལོར་ལ་ཡ་འགོ་བཙུགས་པ་ར་བ་ལ་འགོ་བཙུགས་བྱས་ང་ཚོ་རྒྱུན་ལས་རིམ་པ་བྱས་ནས་རྒྱུན་ལས་ད་ཡ་ང་ཚོ་གསུམ་པ་དེ་ཆགས་བསྡད་ཡོད་ཨ་ནི་ད་ཁ་སང་ཉེ་བའི་ཆར་ལ་ཡ་ད་ང་རང་བོད་རིགས་ཚོ་ནང་ཁུལ་ལ་ཡ་གྲོས་བསྡུར་བྱས་བྱས་ད

རྒྱུན་ལས་ངོས་ནས་ད་བོད་པའི་གི་དུས་སྟོན་ཅིག་འཚོགས་ཡས་གི་འཆར་གཞི་ཡོད་ད་ང་རང་ཚོགས་མི་ཚོ་ལ་ཞུས་རྗེས་ཚང་མས་གི་ཤུགས་ཆེན་པོའི་ངོས་ནས་རྒྱབ་སྐྱོར་གནང་སོང་རྣམ་པོ་ད་ཁོ་རང་ཚོས་རྒྱབ་སྐྱོར་མེད་ན་ང་ཚོས་གི་དུས་སྟོན་འདི་གོ་སྒྲིག་ཞུ་ཐུབ་ཡག་ཡོད་མ་རེད་བ། ལ་རེད། འདི་ནང་ལ་ད་ཕྱག་ལས་གནང་དགོས་ངེས་མང་པོ་ཅིག་ཚང་མ་དང་བླངས་ཐོག་ནས་གནང་དགོས་རེད་བ་ལ་བྱེད་དུས་ཙམ་པ་ད་དུང་ངས་ཡོང་སྟངས་འདི་བཤད་དེ་ནས་ད་ང་ཚོས་གི་ད་ཐོག་མར་དུས་སྟོན་འཚོགས་པའི་སྐབས་ལ་དམིགས་བསལ་འགྲོ་སོང་བཏང་ཡ་མེད་དུས་ཙམ་པ། ང་ཚོ་ཨེ་རི་ཛོ་ན་བོད་གི་མཐུན་ཚོགས་ཟེར་ཚོགས་པ་ཅིག་ཡོད་རེད་ལ་ཁེ་མེད་གི་ཚོགས་པ་ཅིག་ཡོད་རེད་ཁོ་རང་ཚོ་ངོས་ནས་ང་ཚོ་ལ་ཡང་ད་སྒོར་མོ་སུམ་སྟོང་ཅིག་གནང་བྱས་ད་དེ་ཅིག་མ་རྩ་འདྲ་བོ་བྱེད་ཡ་ཅིག་གནང་སོང་འདིའི་གི་ཐོག་ནས་ད་ང་ཚོ་ད་ལྟ་རྟ་མགྲིན་ལ་ད་ལྟ་ཁབ་གཙག་རི་མོ་སྐྱོན་མཁན་ཁོ་རང་གདན་འདྲེན་ཞུ་ཡས་དང་ཨ་ནི། ད་ཅིག་འགྲོ་སོང་ཆང་ངེ་ཆུང་ངེ་བཏང་ཡས་འདི་གས་འདིའི་ཐོག་ནས་འདི་འདྲ་བོ་བྱུང་སོང་ཨ་ནི་དེ་ནས་ད་ལྟ་འདི་སྐབས་ལ་ཡང་ང་ཚོ་ཞལ་ལག་བཙོང་ཡས་དང་ད་ཅིག་བྱེད་སྒོ་འདི་གས་ཐོག་ནས་ཡང་དངུལ་ཕྲན་བུ་ཚུར་སླེབས་བསྡད་ཡོད་རེད་བ། ད་འདི་གས་འདི་མུ་མཐུད་བྱས་ཆུང་མ་སྐོར་ར་རྒྱབ་བྱས་ད་མ་འོངས་པའི་རྒྱུན་ལས་ཚོས་ཀྱི་ད་མུ་མཐུད་བྱས་དེ་ནས་དུས་སྟོན། འཚོགས་ཐུབ་ཡས་ཀྱི་རེ་བ་ཡོད་ལ། ལོ་ལོ་ངས་ཀྱི་བཀའ་འདྲི་ཞུ་བའི་མཐའ་མ་དེ་ད་ག་རང་ཡིན་ད་ཅིག་ད་ལྟའི་ཅིག་དུས་སྟོན་འདི་དཔེ་མི་སྲིད་ཡག་པོ་བྱུང་ཡོད་པ་འདྲ་བྱས་ཙང་ད་ལོ་རྗེས་མ་མུ་མཐུད་ནས་བོད་ཀྱི་དུས་སྟོན་དེ་གོ་སྒྲིག་གནང་ཡག་གི་འཆར་གཞི་ཡོད་པས་བཀའ་འདྲི་ཞུ་ཡག་ཡིན་ལ། ལ་འོང་ལ་ད་དེ་རྒྱུན་སྐྱོང་གནང་ཡག་དེ་དཔེ་མི་སྲིད་གལ་ཆེན་པོ་འདྲ་བོ་མཐོང་གི་འདུག་བ་ལ་ད་ང་ཚོ་ཅིག་ང་རང་ཚོ་ད་བོད་ཀྱི་གནད་དོན་འདི་ཐོག་ལ་ཡ་ད་ང་རང་ཚོ་མི་རེ་ངོ་རེ་ཚོ་ནས་བྱེད་ཐུབ་ཡག་དེ་ད་དེ་འདྲའི་གི་ལས་རིགས་འགྲོ་བ་ཅིག་རེད་འགྲོ་བ་ལ།

Toolbox ལྟ་བུ་ཞིག་ཡོད་པ་ཡིན་ན་ད་དེ་འདྲའི་འདྲ་པོ་ཞིག་ཡོད་པ་ཡིན་ན་ཨ་ནི་ད་ལྟ་ང་ཚོ་ཚོགས་པ་ཐེངས་མ་དང་པོ་བྱེད་དུས་ཙམ་ད་ང་ཚོ་ཚང་མ་གཞི་ནས་བཟོ་དགོས་ཀྱི་འདུག་ལ་ད་མོག་མོག་གི་ཟབ་སྦྱོང་འཚོགས་ཀྱི་ཡོད་ན་མོག་མོག་ཟབ་སྦྱོང་གི་འགྲེལ་བཤད་རྒྱབ་པའི་ད་དེ་གས་ཆ་ཚང་གཞི་ནས་འཁྲིད་དགོས་ཀྱི་རེད་དེ་ཙམ་ལ་ད་ད་རེས་ང་ཚོས་ཀྱི་དེ་བྱེད་སྒོ་དེ་གས་ཆ་ཚང་ཅིག་ད་ཅིག་ཡིག་ཐོག་ལ་མར་བྲིས་ནས་བཞག་ཡོད་རེད་མ་འོངས་པ་གྲ་སྒྲིག་གནང་ངེས་ཡིན་ན་ད་ཏོག་ཙམ་ལས་སླ་པོ་ཆགས་བསྡད་ཡོད་བསམ་བསམ་འགྲོ་གི་ཡོད་ལ་འདི་གཅིག་ད་ང་རང་ཚོའི་བོད་པའི་གནད་དོན་དེ་ད་མི་མང་ལ་ཡང་ད་ཁྱབ་བསྒྲགས་བྱེད་ཀྱི་ལམ་ཁ་གལ་ཆེན་པོ་ཞིག་མཐོང་གི་འདུག་ལ། ལགས་ལགས་སི་ཨ་ནི་ཨ་མི་རི་ཀའི་ཇོར་ཇི་ཡ་མངའ་སྡེ་གི་ཨེད་ལན་ཏྲ་གྲོང་ཁྱེར་ནང་གི་བོད་རིགས་སྤྱི་མཐུན་ཚོགས་པའི་གི་ཚོགས་གཙོ་བསྟན་འཛིན་བསོད་ནམས་ལགས་ང་ཚོའི་གི་བཀའ་འདྲི་ལེ་ཚན་ནང་ལ་ཕེབས་པར་ཐུགས་རྗེ་གནང་ལ། ཐུགས་རྗེ་གནང་ལ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་དབྱངས་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་སྒྲོལ་མ་ལྷ་མོ་ལགས་དང་བསྟན་འཛིན་དཔལ་མོ་བཅས་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།